གསན་མཁན་རྣམ་པ་ཚོ་དགོང་མོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་ཉི་ཤུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ། རེས་གཟའ་ཉི་མའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེང་དུས་ཀྱི་གདོང་ཐུག་དཀའ་རྙོག་ཁག་འཚེ་མེད་ཞི་བ་དང་བྱམས་བརྩེ་གྲོས་མོལ་ལམ་ནས་སེལ་ཐབས་དར་སྤེལ་གནང་དགོས་སྐོར་ཀུན་ཁྱབ་འགྲོ་བ་མིའི་ཐོབ་ཐང་ལག་ལེན་གནང་རྒྱུ་ཡོངས་ཁྱབ་གསལ་བསྒྲགས་གནང་སྟེ་ལོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཆེན་ཉིན་དང་བསྟུན་ནས་བརྡ་ལན་ཞིག་གནང་བའི་ནང་ལམ་སྟོན་བཀའ་སློབ་སྩལ་གནང་མཛད་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པའི་འགོ་ཁྲིད་འོག་སྒང་ཏོག་ཁུལ་གྱི་སློབ་གྲྭ་དང་མཐོ་སློབ་བཅས་ཀྱི་སློབ་ཕྲུག་ཆེ་འབྲིང་ཆུང་གསུམ་སྡེ་ཚན་བཞིར་དབྱེ་བ་ཕྱེ་བའི་སྒོ་ནས་བོད་ཡིག་ཡིག་གཟུགས་འགྲན་བསྡུར་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཁེ་ན་ཌའི་ཨོན་ཊེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཀྱི་འགོ་ཁྲིད་འོག་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང། དཔལ་ལྷ་མོའི་དུས་ཆེན་སྲུང་བརྩི་གནང་བ་དང་ལྷན་དུ་སྐབས་བཅུ་གཅིག་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་གསར་འདེམས་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གཞོན་སྐྱེས་དང་ཤེས་ཡོན་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེང་དུས་ཀྱི་གདོང་ཐུག་དང་དཀའ་རྙོག་ཁག་འཚེ་མེད་ཞི་བ་དང་བྱམས་བརྩེ་གྲོས་མོལ་ལམ་ནས་སེལ་ཐབས་དར་སྤེལ་གནང་དགོས་སྐོར་ཀུན་ཁྱབ་འགྲོ་བ་མིའི་ཐོབ་ཐང་ལག་ལེན་གནང་རྒྱུ་ཡོངས་ཁྱབ་གསལ་བསྒྲགས་གནང་སྟེ་ལོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཆེན་དང་བསྟུན་ནས་བརྡ་ལན་ཞིག་གནང་བའི་ནང་ལམ་སྟོན་བཀའ་སློབ་སྩལ་གནང་མཛད་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲྭ་རྒྱའི་ཐོག་ད་རིང་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན། དགུང་གྲངས་བརྒྱད་བཅུ་གྱ་བརྒྱད་ལ་ཕེབས་པའི་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཀུན་ཁྱབ་འགྲོ་བ་མིའི་ཐོབ་ཐང་ལག་ལེན་བསྟར་རྒྱུའི་སྐོར་ཡོངས་ཁྱབ་གསལ་བསྒྲགས་གནང་སྟེ་ལོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཆེན་ཉིན་མོར་གོང་ཞུས་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་འགྲོ་བ་མིའི་ཐོབ་ཐང་སྐོར་གྱི་ཡིག་ཆ་འདིའི་སྐོར་དྲན་གསོ་གནང་བ་དང་དུས་མཚུངས་གསལ་བསྒྲགས་གནང་བ་དེ་ཡིས་འགྲོ་བ་མིའི་རིགས་ཡོངས་རྫོགས་འདོད་པ་དང་ཞེད་སྣང་ནས་རང་དབང་དགོས་པའི་ཐོབ་ཐང་ཡོད་པ་གཏན་འབེབས་བྱེད་ཀྱི་ཡོད་པ་དང་འགྲོ་བ་མིའི་ཐོབ་ཐང་འདི་དག་ཡོངས་སུ་འདྲིལ་བ་དང་གཅིག་ལ་གཅིག་བརྟེན་ཡིན་པ་ཀུན་ལ་ཁྱབ་པ་ཡིན་སྐོར་བཀའ་གནང་བ་དང། འཛམ་གླིང་ཁྱོན་ཡོངས་ཀྱི་མི་དམངས་རྣམས་ཀྱིས་འགྲོ་བ་མིའི་ཐོབ་ཐང་གི་གཞི་རྩའི་ཐོབ་ཐང་གི་རིན་ཐང་ཁག་གི་སྐོར་དོ་སྣང་ཇེ་ཆེར་གནང་བཞིན་པའི་སྐོར་ཡང་བཀའ་གནང་འདུག་ད་དུང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། དུས་རབས་ཉི་ཤུའི་ནང་དྲག་སྤྱོད་འཚེ་བའི་ལས་དང་མི་གསོད་ཁྲག་སྦྱོར་སྒོ་ནས་གདོང་གཏུག་ཁག་སེལ་ཐབས་བྱས་པར་ཐུགས་འགྱོད་གནང་བ་དང་འབྲེལ་དེང་དུས་ཀྱི་དཀའ་རྙོག་དང་གདོང་གཏུག་ཁག་འཚེ་མེད་ཞི་བ་དང་གྲོས་མོལ་བྱམས་བརྩེ་དང་སྙིང་རྗེའི་སྒོ་ནས་སེལ་ཐབས་དགོས་པ་སོགས་ཀྱི་ལམ་སྟོན་བཀའ་སློབ་སོགས་ཀྱང་སྩལ་གནང་མཛད་འདུག། ཡང་དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པའི་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་བཞིན་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་སྟེ་རེས་གཟའ་པ་སངས་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ལུགས་ཟུང་བོད་མིའི་གཞིས་གྲོང་དང་པོ་ནས་དབུ་འཛུགས་གནང་འདུག་དེའི་སྐོར་ཁོང་གིས་གསུངས་དོན། ད་ངེད་ཀྱི་ལས་འགུལ་འདི་སྤྱི་ཟླ་བཅུ་གཉིས་ཀྱི་ཏ་རིག་གཅིག་ནས་འགོ་བཙུགས་ཀྱི་ཡིན། རེས་གཟའ་པ་སངས་འཁེལ་གྱི་འདུག་ད་ནི་སྦེལ་ཀོབ་པའི་གནས་སྡོད་སྤྱི་ཇོ་འགོ་བཙུགས་ནས་བདེ་སྐྱིད་གླིང་ལ་ཡང་མཚམས་འཇོག་བྱེད་རྒྱུ་ཡིན། ཡང་ཉིན་ཤས་སྔོན་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་མ་གཉིས་པ་འདི་སྤེལ་རྒྱུའི་གསར་འགོད་གསལ་བསྒྲགས་ཤིག་བཏང་གནང་དོན་ལྟར་ན་རྒྱ་གར་བྱང་ཕྱོགས་སྡེ་ར་ལྡུན་ནང་གནས་སྡོད་གུས་པ་འཇམ་དབྱངས་བསྟན་འཛིན་གྱིས་སླར་ཡང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་སྦེལ་ཀོབ་ནས་རྒྱ་གར་བྱང་ཕྱོགས Uttarakhand མངའ་སྡེའི་ནང་གི་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་བར་རྒྱང་ཐག་ཀི་ལོ་མི་ཀྲར་སུམ་སྟོང་ལྷག་བར་ང་ཚོ་བོད་ནམ་ཡང་མ་བརྗེད་ཅེས་པའི་འབོད་ཚིག་འོག་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཞིག་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་སྟེ་རེས་གཟའ་པ་སངས་ཉིན་སྦེལ་ཀོབ་བོད་མིའི་གཞིས་ཆགས་ནས་ལས་འགུལ་འགོ་འཛུགས་བྱེད་འཆར་ཡོད་ཅེས་དང་བོད་དོན་ཆེད་ཞི་བའི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ཡང་བསྐྱར་སྤེལ་དགོས་པའི་དམིགས་ཡུལ་ནི་དོན་ཚན་དང་པོ་གནས་ཡུལ་རྒྱ་གར་ཡུལ་མིའི་ཁྲོད་བོད་དོན་དྲིལ་བསྒྲགས་གནང་རྒྱུ་དང་དོན་ཚན་གཉིས་པ་བོད་མིའི་སྤྱི་ཚོགས་ནང་བོད་སྤྱི་པའི་རྩ་དོན་འཐབ་རྩོད་ལ་གལ་འགངས་ཆེ་བར་བརྩི་དགོས་པའི་དྲན་སྐུལ་ཞུ་རྒྱུ་དོན་ཚན་གསུམ་པ། འཆར་ལོའི་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་དང་སྤྱི་འཐུས་སོགས་གང་ཅིའི་ཐད་ནས་ལས་དོན་ཚགས་ཚུད་ཡོང་བའི་སྨོན་འདུན་ཞུ་རྒྱུ་དོན་ཚན་བཞི་པ་དང་མཐའ་མ་འདི་ནི་བོད་པའི་གཞོན་སྐྱེས་རྣམས་ལ་མ་འོངས་པར་བོད་དོན་ལས་འགུལ་སྤེལ་རྒྱུར་སྐུལ་མའམ་སེམས་ཤུགས་སྤར་རྒྱུ་སོགས་ཀྱི་ཆེད་དུ་ཡིན་སྐོར་གོང་ཞུས་གསལ་བསྒྲགས་ནང་བཀོད་གནང་འདུག། བོད་དོན་ལས་འགུལ་བ་འཇམ་དབྱངས་བསྟན་འཛིན་ལགས་ནི་ཁོང་གིས་ཕ་དམ་པས་ཐུགས་རེ་གནང་བ་ལྟར་བོད་སྤྱི་པའི་རྩ་དོན་ལ་ལྷག་བསམ་གཡོ་མེད་བརྟན་པོའི་ཐོག་ནས་འཐབ་རྩོད་གནང་མཁན་ཞིག་ཡིན་པ་ལྟར་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་བཞུགས་སྒར་རྡ་རམ་ས་ལ་ནས་དབུ་འཛུགས་ཀྱིས་གནས་མཆོག་རྡོ་རྗེ་གདན་བར་རྒྱང་ཐག་ཀི་ལོ་མི་ཀྲར་ཉིས་སྟོང་ལྷག་པར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བ་དེ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན་གནས་མཆོག་རྡོ་རྗེ་གདན་ལ་མཇུག་སྒྲིལ་གནང་ཟིན་ཙམ་རེད་ལ་དེ་སྔོན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་འགོ་ཁྲིད་གནང་བའི། འཕགས་བོད་གཉིས་ཀྱི་ས་མཚམས་བར་སྦག་སྦག་སྐོར་སྐྱོད་གནང་སྟེ་བོད་དོན་དྲིལ་བསྒྲགས་སྤེལ་བའི་ལས་འགུལ་ནང་ལ་ཡང་མཉམ་ཞུགས་གནང་མྱོང་འདུག་ཡང་ད་ལྟ་ཁོང་ས་གནས་གང་དུ་ཕེབས་འབྱོར་བྱུང་ཡོད་སྐོར་དེ་རིང་སྔ་དྲོ་ཁོང་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། དེ་རིང་ང་དེ་སྦེང་ལོར་གྱི་ལམ་ཁ་ལ་འགྲོ་བསྡད་ཡོད་དེ་ད་སྦེང་ལོར་ལ་ཡང་ཀི་ལོ་མི་ཀྲ་དྲུག་ཅུ་ཞིག་ལྷག་བཞག་ཨ་ནི་ད་གནམ་གཤིས་ཕན་པ་ཆར་པ་རྒྱག་གི་འདུག་ཟེར་གྱི་འདུག་གང་ཤེས་ད་དེ་ད་ང

སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་མཇལ་འཕྲད་གནང་འདུག་ལ་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་གིས་རྒྱ་གར་བྱང་ཕྱོགས་ཨུཏར་པ་ཏིས་མངའ་སྡེའི་ཕྱོགས་འགལ་ཚོགས་པའི་སྲིད་དོན་ཚོགས་པ་ཆེ་ཁག་གཉིས་ཀྱི་དཔོན་རིགས་རྣམས་ཀྱི་ལྷན་དུ་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་གནང་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་སྤྱི་འཐུས་དགེ་བཤེས་ལྷ་རམས་པ་ཨ་འབྲུག་ཚེ་བརྟན་ལགས་དང་སྤྱི་འཐུས་དགེ་བཤེས་ལྷ་རམས་པ་མགོ་བོ་བློ་བཟང་ཕན་བདེ་ལགས་གཉིས་ཀྱིས་རྒྱ་གར་ལྷོ་ཕྱོགས་ཀར་ན་ཀྲ་ཀ་མངའ་སྡེའི་སྤྱི་ཁྱབ་དྲུང་ཆེ Doctor Rajneesh Goel ལ་མཇལ་འཕྲད་གནང་སྐབས། ཁོང་སྤྱི་ཁྱབ་དྲུང་ཆེར་བསྐོ་བཞག་གནང་བར་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཞུས་ནས་འཚམས་འདྲི་ཞུས་པ་མ་ཟད། དེ་སྔོན་ཁོང་མངའ་སྡེའི་ནང་སྲིད་ལས་ཁུངས་ཀྱི་དྲུང་ཆེ་ཡིན་སྐབས་བོད་མི་སྤྱི་དང་ལྷག་དོན་དུ་མངའ་སྡེ་འདིའི་ནང་གནས་སྡོད་བོད་མི་རྣམས་ལ་རིན་ཐང་ཆེ་བའི་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཆེ་ཞུས་པ་དང་ད་དུང་བོད་མི་རྣམས་ལ་རྒྱབ་སྐྱོར་མུ་མཐུད་ནས་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་འདུག་སྤྱི་འཐུས་རྣམ་གཉིས་ཀྱི་ལྷན་དུ་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང་དྲུང་ཆེ་ཚེ་དཔལ་ལགས་ལས་བྱེད་ཀུན་དགའ་ལགས་ཀྱང་ཆེད་ཕེབས་གནང་འདུག་སྤྱི་འཐུས་རྣམ་གཉིས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་གསུམ་བར་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་སྦེང་ལོར་དེ་བཞིན་མཱེ་སོར་བཅས་ན་གཞུང་འབྲེལ་སྐོར་སྐྱོད་གནང་བཞིན་འདུག། ཡང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་གིས། སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་ཐོག་མར་བོད་དོན་རྒྱབ་སྐྱོར་བ Sandesh Meshram ལགས་སམ་བོད་མིང་ལ་བསམ་གཏན་ཡེ་ཤེས་ལགས Uttar Pradesh རྒྱལ་ས Lucknow ནས་ལྡི་ལི་ཕྱོགས་སུ་ཕེབས་ཐོན་གནང་སྐབས་སྤྱི་འཐུས་རྣམས་ཀྱིས་ས་གནས་བོད་མིའི་སུད་ཚོང་ཁྲོམ་ར་ནས་ཁོང་ལ་ཆེ་བསྟོད་ཀྱི་མཇལ་དར་བསྒྲོན་འབུལ་དང་སྦྲགས་ཕེབས་སྐྱེལ་ཞུས་འདུག། དེ་ནས་སྔ་དྲོའི་ཕྱག་ཚོད་བཅུ་དང་ཕྱེད་ཀའི་ཐོག་སྤྱི་འཐུས་རྣམས་ཀྱིས་ཨུར་ཏི་པར་རྡེ་ཤི་མངའ་སྡེའི་རྒྱལ་སར་ཡོད་པའི་རྒྱ་གར་གྱི་ཀོང་རེ་སི་སྲིད་དོན་ཚོགས་པའི་ལས་ཁུངས་ལ་ཆེད་བཅར་གྱིས་གནད་ཡོད་མི་སྣ་ཁག་མཇལ་འཕྲད་གནང་སྟེ་བོད་ནང་གི་ད་ལྟའི་ཛ་དྲག་གི་གནས་སྟངས་དང་རྒྱ་ནག་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་སོགས་ཀྱི་སྐོར་ངོ་སྤྲོད་གནང་བ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང་བོད་དོན་སྐོར་གྱི་འགྲེམས་ཤོག་བཅས་པ་ཕུལ་འདུག། དེ་ནས་མངའ་སྡེའི་ནང་གི་སྲིད་དོན་ཚོགས་པ་ཆེ་ཤོས་ཨང་གཉིས་པ་ས་མཱཇ་ཝ་དིའི་རྒྱལ་ཡོངས་ཚོགས་གཙོ་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ Akhilesh Yadav མཆོག་མཇལ་འཕྲད་གནང་ནས་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང་དྲན་རྟེན་ཕྱག་རྟགས་བཅས་ཕུལ་རྗེས་ད་བར་ཁོང་གི་ཡབ་དམ་པ་དང་རྒྱ་གར་དབུས་གཞུང་གི་བདེ་སྲུང་བློན་ཆེན་ཟུར་པ Mulayam Singh Yadav མཆོག་གིས་དབུས་ཕ་རབས་བུ་བརྒྱུད་ནས་བོད་མི་རྣམས་ལ་མཐུན་འགྱུར་རྒྱབ་སྐྱོར་གནང་བ་དང་དབུས་སའི་གྲོས་ཚོགས་ནང་བོད་དོན་གླེང་སློང་རིམ་པ་མང་པོ་གནང་བ་སོགས་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུས་པ་དང་སྦྲགས་ད་ལྟའི་ཆར་ཡང་བོད་ནང་གི་དཀའ་རྙོག་མ་སེལ་བར་མུ་མཐུད་ནས་ལྷག་ཡོད་པས་བོད་དོན་བདེན་མཐའ་མ་སེལ་གྱི་བར་དུ་རྒྱབ་སྐྱོར་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་པ་ལྟར་ཁོང་དང་ཁོང་གི་ཨ་ཁུ་རྣམ་གཉིས་ནས་བོད་ནང་གི་ཤེས་ཡོན་སོགས་ཀྱི་གནས་སྟངས་ཇི་འདྲ་ཡོད་མེད་སོགས་ཀྱི་སྐོར་གནད་འདྲི་ཞུས་པ་དང། རྒྱ་གར་གྱིས་བོད་དོན་ཆེད་རྒྱབ་སྐྱོར་སྔར་ལྷག་གནང་དགོས་པ་ཆགས་ཡོད་སྐོར་སོགས་གསུངས་ནས་ཁོང་རྣམས་དུས་རྟག་ཏུ་བོད་མི་ཚོའི་ལྷན་དུ་ཡོད་པ་དང་བོད་ཀྱི་ཆོས་དང་རིག་གཞུང་གཅེས་ཉར་དང་བོད་དོན་འཐབ་རྩོད་ལ་ཁོང་གི་སྲིད་དོན་ཚོགས་པས་ད་ལྟ་བར་དུ་ཕྱག་ལས་མང་པོ་ཞིག་གནང་སྐོར་དང་མ་འོངས་པ་ལ་ཡང་མུ་མཐུད་ནས་གང་ཐུབ་གནང་རྒྱུ་ཡིན་པའི་ཞལ་བཞེས་གནང་འདུག་དེ་ནས་དགོང་དྲོའི་ཕྱག་ཚོད་དགུ་དང་ཕྱེད་ཀའི་ཐོག་ལག་ནའུ་གི་གསར་འགོད་པ་གཉིས་དང་བུད་མེད་ཁྲིམས་རྩོད་པ་གཅིག་བཅས་མཇལ་འཕྲད་གནང་ནས་བོད་ཀྱི་ལོ་རྒྱུས་དང་ད་ལྟའི་བོད་ནང་གི་གནས་སྟངས་འཕགས་བོད་གཉིས་བར་ཆོས་དང་རིག་གཞུང་སོགས་ཀྱི་འབྲེལ་ལམ་དེ་བཞིན་རྒྱ་ནག་གཞུང་གི་གདུག་རྩུབ་ཅན་གྱི་སྲིད་ཇུས་སོགས་ཀྱི་ཐོག་བགྲོ་གླེང་དང་བཅར་འདྲིར་དང་ལེན་ཡང་གནང་ཡོད་པའི་གནས་ཚུལ་འདུག། ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་མར་ཀོ་རུ་པི་ཡོ་མཆོག་དབུས་པའི་གྲོས་ཚོགས་གོང་མའི་འཐུས་མི་ལྔ་ཡིས་ཨ་རིའི་ནང་ལ་ཡང་རྒྱ་ནག་ནང་ཁྱབ་བརྡལ་ཤུགས་ཆེ་འགྲོ་བཞིན་པའི་ལོ་ཆུང་བྱིས་པ་ཚོར་གློ་ཚད་ཀྱི་ནད་གཞི་ཕོག་པའི་རྗེས་སུ་རྒྱ་ནག་དང་ཨ་རི་གཉིས་དབར་འགྲུལ་བཞུད་བྱ་རྒྱུ་བཀག་སྡོམ་བྱེད་དགོས་སྐོར་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་ལ་འབོད་སྐུལ་བཀོད་པའི་ཕྱག་ཡིག་ཅིག་གནང་འདུག་དེ་ཡང་རོའི་ཏེར་གསར་ལས་ཁང་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་གནས་ཚུལ་སྤེལ་དོན་ལྟར་ན་ཨ་རིའི་གྲོས་ཚོགས་གོང་མ་སེ་ནེད་ཀྱི་འཐུས་མི་དང་ཨ་རིའི་གསང་བའི་ལས་དོན་ཚོགས་ཆུང་གི་མི་སྣ་སྤྱི་མཐུན་ཚོགས་པའི་འཐུས་མི་མཐོ་གྲས་མཱར་ཀོ་རུ་བྷི་ཨོ་མཆོག་དང་ཇེ་ཏི་ཝེན་སི་མཆོག་རིག་སི་ཀོཊ་མཆོག་དང་ཏོ་མི་ཏུ་པར་ཝེ་ལི་མཆོག་དེ་བཞིན Mike Braun། བཅས་ནས་མཚན་རྟགས་བསྐྱོན་པའི་ཕྱག་ཡིག་ཅིག་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་ལ་ཕུལ་བའི་ནང། རྒྱ་ནག་ནང་ཉེན་ཚབས་ཆེ་བའི་གློ་ཚད་ཀྱི་ནད་གཞི་གསར་པ་འདིའི་སྐོར་གསལ་པོ་ཤེས་རྟོགས་མ་བྱུང་གི་བར་དུ་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་འགྲུལ་བཞུད་བྱ་རྒྱུ་འཕྲལ་མ་ཉིད་དུ་དམ་དྲག་བཀག་སྡོམ་ངེས་པར་དུ་བྱེད་དགོས་སྐོར་བཀོད་གནང་འདུག། རྒྱ་ནག་ནང་གི་ལོ་ཆུང་བྱིས་པའི་ཁྲོད་གློ་ཚད་ཀྱི་ནད་གཞི་ཁྱབ་གདལ་ཤུགས་ཆེ་འགྲོ་བཞིན་པར་བརྟེན་ནས་བདུན་ཕྲག་སྔོན་མའི་ནང་དེ་ནི་རྒྱལ་སྤྱིའི་གནད་དོན་ཞིག་ཏུ་གྱུར་ཡོད་ཅིང་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་ནད་རྟགས་རྩད་གཅོད་མ་ཐུབ་པའི་གློ་ཚད་འདི་ཕོག་པའི་ལོ་ཆུང་བྱིས་པ་མང་པོ་ཡོད་པ། ནད་གཞི་འདིའི་ཐོག་རྟོག་ཞིབ་བྱེད་མཁན་གྱིས་ཤེས་རྟོགས་བྱུང་སྟབས་ནད་གཞི་གསར་པ་འདིའི་སྐོར་གནས་ཚུལ་མང་བ་མཁོ་སྤྲོད་དགོས་སྐོར་རྒྱ་ནག་ལ་སྐུལ་མ་གནང་འདུག། ཨ་རིའི་སྲིད་འཛིན་ཇོ་པཱའི་ཏེན་མཆོག་གི་འཛིན་སྐྱོང་གི་དཔོན་རིགས་ཤིག་གིས་རྒྱ་ནག་ནང་གི་ལོ་ཆུང་བྱིས་པའི་ཁྲོད་གློ་ཚད་ནད་གཞི་ཕོག་པའི་བྱིས་པའི་གྲངས་འབོར་ཇེ་མང་དུ་འགྲོ་བཞིན་པ་དེའི་ཐོག་དོ་སྣང་ཆེན་པོའི་སྒོ་ནས་རྟོག་ཞིབ་ནན་པོ་གནང་བཞིན་ཡོད་སྐོར་གསུངས་འདུག་ཡང་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་རྒྱ་ནག་གཞུང་ཚབ་ཀྱི་མགྲིན་ཚབ་ལིའུ་པེང་ཡུའུ་ཟེར་བས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་མར་ཀོ་རུ་པིའོ་མཆོག་གིས་ཕྱག་ཡིག་དེའི་ནང་དོན་ཁག་ཀུན་སློང་ངན་པའི་ཐོག་ནས་མི་བདེན་རྫུན་སྒྲིག་བྱས་པ་ཞིག་ཡིན་ཚུལ་འགྲེལ་བརྗོད་བྱས་པ་མ་ཟད་དེར་རྒྱ་ནག་གིས་ངོ་རྒོལ་མཐའ་གཅིག་ཏུ་བྱེད་ཀྱི་ཡོད་ལུགས་བཤད་ནས་ཡ་ལན་སློག་འདུག་ཉེ་བའི་ཟླ་ཤས་ནང་ཨ་རི་དང་རྒྱ་ནག་གཉིས་དབར་འགྲུལ་པ་སྐྱེལ་འདྲེན་གྱི་གནམ་གྲུ་འཕུར་སྐྱོད་བྱེད་མཁན་ཇེ་མང་དུ་ཕྱིན་ཡོད་པ་དང་ཕྱི་ཟླ་བཅུ་གཅིག་པའི་ཚེས་དགུ་བར་བདུན་ཕྲག་གཅིག་ནང་ཨ་རི་དང་རྒྱ་ནག་གཉིས་དབར་འགྲུལ་པ་སྐྱེལ་འདྲེན་བྱེད་མཁན་གྱི་གནམ་གྲུ་འཕུར་སྐྱོད་ཐེངས་མ་སུམ་ཅུ་སོ་ལྔ་རེ་བྱེད་ཀྱི་ཡོད་པ་དང་དེ་ནི་འདི་ལོའི་སྤྱི་ཟླ་བརྒྱད་པ་ནས་གནམ་གྲུ་འཕུར་སྐྱོད་ཀྱི་གྲངས་འབོར་བཅུ་གཉིས་འཕར་ཆ་ཕྱིན་ཡོད་པ་སོགས་ཀྱི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པའི་གོ་སྒྲིག་འོག་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་སྒང་ཏོག་ཁུལ་གྱི་སློབ་གྲྭ་དང་མཐོ་སློབ་བཅས་ཀྱི་སློབ་ཕྲུག་ཆེ་འབྲིང་ཆུང་གསུམ་སྡེ་ཚན་བཞིར་དབྱེ་བའི་སྒོ་ནས་བོད་ཡིག་ཡིག་གཟུགས་འགྲན་བསྡུར་གནང་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ནས་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པའི་གོ་སྒྲིག་འོག་འདི་ཚེས་གཉིས་ཉིན་སྒང་ཏོག་ཁུལ་གྱི་སློབ་གྲྭ་དང་མཐོ་སློབ་བཅས་ཀྱི་སློབ་ཕྲུག་ཆེ་འབྲིང་ཆུང་གསུམ་སྡེ་ཚན་བཞི་རུ་དབྱེ་བའི་སྒོ་ནས་བོད་ཡིག་ཡིག་གཟུགས་བྲིས་རྩལ་འགྲན་བསྡུར་ཞིག་སྒང་ཏོག་ཆོལ་ཁ་གསུམ་ཚོགས་ཁང་ནང་ཚོགས་ཡོད་པ་རེད་སྒང་ཏོག་སྐད་ཡིག་གཅེས་འཛིན་ཚོགས་པའི་ཚོགས་གཙོ་བཀྲ་ཤིས་བསྟན་འཛིན་ལགས་སུ། ད་རེས་ཀྱི་སློབ་གྲྭ་ཁག་ནང་ཁུལ་བོད་ཡིག་ཡིག་གཟུགས་བྲིས་རྩལ་འགྲན་བསྡུར་དེ་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་སྐོར་བཅར་འདྲི་ཞུས་པར་ཁོང་གིས་ཚོགས་པའི་ངོས་ནས་ས་གནས་སུ་བོད་ཀྱི་སྐད་ཡིག་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་ཆེད་དུ་ལས་འགུལ་རབ་དང་རིམ་པ་སྤེལ་མུས་ཡིན་པ་ལྟར་ད་རེས་ཡང་གཙོ་བོ་ང་ཚོའི་མེས་པོ་དམ་པ་རྣམས་ཀྱིས་སྐུ་ངལ་འཛེམས་མེད་བསྐྱོན་པའི་བོད་ཀྱི་ཡིག་གཟུགས་དེ་བཞིན་ཉམས་ཆག་འགྲོ་རྒྱུའི་ཉེན་ཁའི་མཚམས་སུ་སླེབས་ཡོད་པར་སོང་བོད་པའི་གཞོན་སྐྱེས་ཁྲོད་སོ་སོའི་སྐད་ཡིག་ལ་དོ་སྣང་དང་སྤྲོ་བ་འཕེལ་བའི་ཆེད་དུ་ལས་འགུལ་དེ་སྤེལ་བ་ཞིག་ཡིན་པ། གསུངས་བྱུང། ཡིག་གཟུགས་དེ་གལ་ཆེན་པོ་ཞེ་བོ་ཞིག་རེད་འདུག་ང་ཚོས་ཡིག་གཟུགས་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་སྔོན་མ་ད་ལྟ་ང་ཚོས་ད་མེས་པོ་རྣམས་ཀྱིས་མཁས་དབང་དམ་པ་རྣམས་ཀྱིས་སྐུ་ངལ་ཞེ་བོ་ཞིག་བསྐྱོན་ནས་དེ་ཡིག་གཟུགས་དེ་ཕར་མ་ཉམས་པའི་ཆེད་དུ་དེའི་བསྟན་བཅོས་རང་བརྩམས་ནས་ཡོད་རེད། དཔེ་ཆ་བཞག་ན་ད་མང་པོ་གི་མཁྱེན་གྱི་རེད། ཡིག་བཤད་མཁས་པའི་ཁ་རྒྱན་ཟེར་ཡག་འདྲ་བོ་དེ་འདྲས་ཨ་ནི་ཡང་ད་ལྟ་དེ་འདྲ་དེའི་འགྲོ་སྟངས་དེ་འདྲས་དང་དེ་ནི་ཐིག་བཤད་ཐིག་གི་བཤད་པ། དེ་ནས་ཐིག་གི་ཐིག་གི་བཤད་པ་དེ་འདྲ་ཡོད་རེད་དེ་ཚོ་བྱས་དུས་ང་དཔེ་མི་གསལ་བའི་མང་པོ་དེ་འདྲ་ཡོད་རེད་ད་དེ་ཚོའི་གྲས་ང་ཚོ་ག་ལེར་ག་ལེར་ང་རང་ཚོ་གིས་ཕར་ངོ་སྤྲོད་མ་ཞུས་པ་ཡིན་ན་ཉམས་ཆག་འགྲོ་གི་འདུག་ག་ང་ཚོའི་རིག་གཞུང་བདག་པོ་རྒྱབ་ཟེར་དུས་ད་དེ་ཚོའི་གྲས་ཆུང་ཆུང་དེ་ཚོ་དེ་ཚོ་ཡང་གཅིག་བྱེད་དགོས་རེད་ཨོ་དེ་བྱེད་ཡ་དེ་གལ་ཆེན་པོ་རེད་བྱས་ན་ནི་ང་ཚོས་དེ་ཞུས་ག་རྒྱུ་མཚན་གཙོ་བོ་དེ་དེ་ཡིན། དེ་བཞིན་ཡང་ཁོང་གིས་འབྲས་ལྗོངས་ལྟ་བུ་ཆ་མཚོན་ན་བོད་མི་རྣམས་ཁ་འཐོར་ངང་ས་གནས་ཡུལ་མི་དང་མཉམ་དུ་འབྲེལ་ནས་འཚོ་བ་སྐྱེལ་བཞིན་ཡོད་པ་མ་ཟད་ཁུལ་དེར་བལ་པོའི་སྐད་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་ཡོད་སྟབས་བོད་སྐད་གཙང་མ་བཀོལ་ཡག་གི་ཁོར་ཡུག་ཞིག་མེད་པར་སོང་ཁུལ་དེར་བོད་པའི་སྐད་ཡིག་ཉམས་ཆག་འགྲོ་བཞིན་ཡོད་པ་ཁོང་ནས་མུ་མཐུད་གསུངས་དོན། སྐད་དང་ཡི་གེ་ཟེར་ཡ་དེ་དང་པོ་སྦྱང་བ་བྱེད་པ་ལ་ཁོར་ཡུག་འདི་དགོས་རེད་བར། ད་ང་ཚོས་འདི་བར་སྤྱིར་བཏང་ལ་ཞུས་པས་ན་སྒང་ཏོག་འདྲ་བོ་འབྲས་ལྗོངས་འདྲ་བོ་ལ་ཆ་མཚོན་ན་ང་ཚོ་འདི་ཁ་འཐོར་རེད་བར། ཁ་འཐོར་ཡིན་དུས་སྐབས་ལ་འདིའི་མི་རིགས་འདྲ་མི་འདྲ་དང་དེ་ཚོའི་མཉམ་པོ་ཕར་ཁོར་ཡུག་འདི་གཞན་དག་བྱེད་དུས་དེའི་ནང་ལ་ང་རང་ཚོ་བོད་བོད་སྐད་གཙང་གཙང་རྒྱག་ཡ་གི་གོ་སྐབས་མེད་པ་དང་གཅིག། ཨ་ནི་ཐ་སྙད་བེད་སྤྱོད་བཏང་ཡ་དེ་ཚོ་འདི་ར་མ་ལུག་འདྲ་བོ་མང་པོ་ཞིག་བཏང་རང་བཞིན་ཁོ་རང་འགྲོ་བསྡད་ཀྱི་འདུག་བར་ཤན་ཞིག་ཞུགས་ཀྱི་འདུག་བར། ཡིན་ན་ད་ཕྱིས་སུ་ད་ག་རེ་ཡག་ག་འདུག་ཟེར་ན། གཞོན་སྐྱེས་ཕ་མ་འགའ་ཤས་ནི་ཡང་ཐུགས་སྣང་གནང་བྱས་ད་རིང་དཔེ་ཆ་བཞག་ན་ད་རིང་འདྲ་བོ་ཕ་མ་ཡག་པོ་མང་པོ་ཕེབས་ཤག་གི་ཁར་ཁོང་རྣམ་པར་ལྟ་གིན་ཞུས་པ་ཡིན་ཐུགས་རྗེ་གནང་སོང་ཁོང་རྣམ་པ་གི་འདུ་ཤེས་གནང་ན་དེ་ཡག་པོ་ཡོང་ས་རེད་བསམ་གི་འདུག་གཞན་དེ་མ་གཏོགས་ང་ཚོས་འདི་ཉེན་ཁ་དངོས་གནས་སྐད་ཡིག་དེ་ཉམས་ཆག་འགྲོ་དང་འགྲོ་བཞིན་པ་རེད་དེ་ཞུ་ཡག་ཡིན། ད་རེས་ཀྱི་བོད་ཡིག་ཡིག་གཟུགས་འབྲི་རྩལ་འགྲན་བསྡུར་ནང་སྒང་ཏོག་ཁུལ་གྱི་མཐོ་སློབ་ཆེ་ཁག་གཉིས་དང་སློབ་གྲྭ་ཁག་གསུམ་ནས་བོད་རིགས་དང་ས་གནས་ཡུལ་མིའི་སློབ་ཕྲུག་གྲངས་བདུན་ཅུ་དོན་བཞི་ཙམ་ཞིག་ནས་མཉམ་ཞུགས་གནང་ཡོད་པ་རེད་འདུག་སྒང་ཏོག་དཔལ་འབྱོར་རྣམ་རྒྱལ་བུ་མོའི་སློབ་གྲྭའི་སློབ་མ་བསྟན་འཛིན་སྐྱིད་འཛོམས་ལགས་ཀྱིས་ཁོ་མོ་བོད་པའི་སྐད་ཡིག་ལ་དོ་དབྱིངས་སླེབས་ཚུལ་སྐོར་གསུང་ཡག་ལ། གང་ལྟར་ནི་ང་ཚོ་བོད་ཡིག་ནང་ལ་ཡིག་གཟུགས་འདྲ་མིན་འདྲ་ཡོད་རེད། ཡིག་གཟུགས་ཚང་མ་ཚང་མ་ལ་ཁྱད་ཆོས་འདྲ་མིན་འདྲ་ཡོད་རེད། ཨ་ནི་ང་ཚོ་སློབ་གྲྭ་ལ་ཡིན་ནའང་རྒན་ལགས་ང་ཚོ་ལ་དེབ་ཡིག་གཟུགས་ཀྱི་དེབ་ཉི་མ་རྟག་པར་ཤུ་གུ་རེ་རེ་བྲིས་བཅུག་བཅུག་གི་རེད་གང་ལྟར་ན་འོ་དེའི་རྒྱུད་ནས། ཉི་མ་ཉི་མ་རེ་རེ་ལ་ཡིག་གཟུགས་དེ་བསྣན་པ། བོད་སྐད་ནང་དབྱིངས་མང་བ་སླེབས་པ་དང། བོད་ཡི་གེ་ལ་སྲུང་སྐྱོབ་མང་བ་བྱེད་སྙིང་བྲོ་བ་དང། དེ་ནས་སླེབས་འདུག། ཡང་སྒང་ཏོག་རྣམ་རྒྱལ་གསོ་རིག་མཐོ་སློབ་ཀྱི་སློབ་མ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ད་ལྟའི་འཕྲུལ་ཆས་ཀྱི་དུས་རབས་འདིར་ཚང་མ་ཀམ་པུ་ཊར་ཐོག་ཡི་གེ་བྲིས་པ་ལས་སོ་སོ་རང་ངོས་ནས་ལག་པས་འབྲི་མཁན་ཉུང་ཤས་ལས་མེད་པ་དང། འཕྲུལ་ཆས་ཡར་རྒྱས་ཇི་ཙམ་ཕྱིན་རུང་བོད་ཀྱི་ཡིག་གཟུགས་དེ་བཞིན་སོ་སོ་རང་ངོས་ནས་ལག་པས་བྲིས་པ་ཡིན་ན་ཕན་ཐོགས་ཆེ་བ་ཡོད་པ་གསུང་གི་འདུག། ཡིག་གཟུགས་དེ་སོ་སོའི་ལག་པ་གིས་ག་ཚོད་བྲིས་ནས་ད་སོ་སོ་ད་ད་ལྟ་ཡིག་གཟུགས་ཡག་པོ་མེད་ན base ཡག་པོ་མེད་པ་ཡིན་ན་ད་ཉི་མ་རྟག་པར་ད practice བྱས་ནས་བྱས་ནས་ཡར་རྒྱས་ཀྱི་འགྲོ་གི་རེད་ང་ཚོ་འོ་དེ་རང་གིས་ད་འཕྲུལ་ཆས་ཡག་ཡར་རྒྱས་བྱུང་བ་ཡིན་ན་ཡང་སོ་སོའི་ལག་པས་རང་གིས་བྲིས་ནས་སྦྱང་བ་དེ་ཡང་ནི་དཔེ་ཡག་པོ་ཡོད་རེད་བསམ་གི་འདུག་ང་རང། དེ་བཞིན་དཔལ་འབྱོར་རྣམ་རྒྱལ་བུ་མོའི་སློབ་གྲྭའི་སློབ་མ་འཕྲིན་ལས་བྷུ་ཊི་ཡ་ལགས་ཀྱིས། I start learning Tibetan from class one and I find it quite interesting. First of all it was just like so hard for me. ང་རང་འཛིན་གྲྭ་དང་པོ་ནས་བོད་ཡིག་སློབ་ཚན་སྦྱངས་པ་ཡིན་སློབ་ཚན་དེ་ང་རང་བློ་ལ་འཐད་པོ་བྱུང་སོང་དང་ཐོག་ཁག་པོ་བྱུང་ཡིན་ན་ཡང་ཕྱིས་སུ་བོད་ཡིག་ཡིག་གཟུགས་དང་སྒྲུང་དེབ་མང་པོ་ཀློག་ནས་བོད་པའི་སྐད་ཡིག་ལ་དོ་དབྱིངས་ཆེན་པོ་སླེབས་སོང་ཞེས་གསུང་གི་འདུག། ཡང་ད་རེས་ཚོགས་པའི་ངོས་ནས་འདི་ལྟ་བུའི་ལས་འགུལ་སྤེལ་བར་སློབ་ཕྲུག་ཚོ་ལ་སོ་སོའི་སྐད་ཡིག་ལ་དོ་སྣང་ཡོང་རྒྱུར་ཕན་ཐོགས་ཆེན་པོ་དང་མ་འོངས་པར་ཡང་འདི་ལྟ་བུའི་ལས་འགུལ་གང་མང་སྤེལ་བ་ཡིན་ན་ཕན་ཐོགས་ཆེན་པོ་ཡོང་ངེས་ཡིན་པ་བོད་ཡིག་ཡིག་གཟུགས་འབྲི་རྩལ་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་སློབ་ཕྲུག་གི་ཕ་མ་བློ་ལྡན་ལགས་ཞུ་བ་ཞིག་ནས་གསུངས་དོན། འདི་དང་འདྲ་བའི་ཡིག་གཟུགས་འགྲན་བསྡུར་འདི་ཕྲུ་གུ་རྒན་གཞོན་ཚང་མ་ལ་ལོ་རྟག་པར། འགྲན་བསྡུར་འདི་དཔེ་མི་སྲིད་པའི་ག་རེ་ཟེར་ན་ང་ཚོའི་ཆོས་དང་རིག་གཞུང་འདི་གོ་དང་མ་གོ་ཧ་གོ་དེ་བརྩེ་དང་རེ་འདི་ང་ཚོའི་གི་སྤྱི་ལ་དབུ་ཅན་ཟེར་མཁན་གྱི་ཐོག་ལ་དེ་ཁ་ཚ་དགོས་རེད་ཡི་གེ་འབྲི་ཡ་གི་དོན་དག་ལ་དེ་དབུ་མེད་དེ་སྦྱང་དགོས་པ་དེ་གལ་ཆེན་པོ་རེད། སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པ་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་དགུའི་ལོར་གསར་འཛུགས་གནང་པ་ཞིག་དང་ཚོགས་པ་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་དེ་སྔ་ཀ་རྡོར་སྒང་གསུམ་དང་ར་བང་ལ་སོ་ན་ད་བཅས་ཀྱི་ནང་གནས་སྡོད་བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་ཆེད་དུ་བརྟན་བཞུགས་བསྟར་འབུལ་ཞུས་སྐབས་ཁུལ་དེའི་དད་ལྡན་མང་ཚོགས་ནས་བོད་པའི་སྐད་དང་ཡི་གེ་གཉིས་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་གཏོང་རྒྱུར་རང་ནུས་འབད་བརྩོན་དང་མང་ཚོགས་ལ་འབོད་སྐུལ་རྒྱུན་མཐུད་བྱ་རྒྱུའི་དམ་བཅའ་ཕུལ་ཡོད་པ་བཞིན་འདི་ག་ས་གནས་སུ་ལས་གཞི་དེ་དངོས་སུ་ལག་བསྟར་ཡོང་རྒྱུའི་ཆེད་དུ། ཚོགས་ཆུང་དེ་བཙུགས་པ་ཞིག་རེད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་ཁེ་ན་ཌ་ཨོན་ཊེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཀྱི་འགོ་ཁྲིད་འོག་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དཔལ་ལྷའི་དུས་ཆེན་སྲུང་བརྩི་གནང་བ་དང་སྦྲགས་སྐབས་བཅུ་གཅིག་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་གསར་འདེམས་གནང་བ་སོགས་ཀྱི་སྐོར་ལ་ས་གནས་ནས་ཨུ་རྒྱན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཟླ་འདིའི་ཚེས་གཉིས་ཉིན་ཨོན་ཊེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཀྱི་གོ་སྒྲིག་འོག་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་དཔལ་ལྷའི་དུས་ཆེན་སྲུང་བརྩི་གནང་བ་དང་ལྷན་དུ་སྐབས་བཅུ་གཅིག་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་གསར་འདེམས་དེ་བཞིན་ལོ་འཁོར་ལས་བསྡོམས་སོགས་གནང་བར་ས་གནས་མི་མང་དང་ཚོགས་མི་བཞི་བཅུ་ལྷག་ཙམ་ཞིག་ལྷན་ཞུགས་གནང་འདུག། དེ་དོན་མཛད་སྒོ་དང་འབྲེལ་བའི་ཐོག་ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བདེ་ཆེན་དགའ་བ་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་རྒྱུར། ཀྱི་དེ་རིང་དཔལ་ལྷ་མོའི་ཀྱི་དཔལ་ལྷའི་རི་ཁྲོད་ཆེ་ཨ་འདི་ག་ལ་ང་ཚོས་ཀྱི་རྒྱུན་ལས་འོས་བསྡུ་བླུག་པའི་ཆེད་ཨ་འདི་ག་ལ་ང་ཚོས་ཀྱི་ད་ལས་བསྡོམས་ལོ་འཁོར་ལས་བསྡོམས་དེ་ང་ཚོས་དེ་རིང་འདི་འདྲ་མ་ལ་གྲ་སྒྲིག་བྱས་མི་མང་མདུན་ལ་ཕུལ་ནས་ང་ཚོས་དེ་འདྲ་མཛད་སྒོ་གྲ་སྒྲིག་ཞུས། ཨིན་ས་གནས་བུད་མེད་ལྷན་ཚོགས་ཀྱིས་ལོ་འཁོར་ལས་བསྡོམས་གནང་བ་དང་ཆབས་ཅིག་སྐབས་བཅུ་པའི་རྒྱུན་ལས་རྣམས་ལ་ཨོན་ཐའེ་རེའོ་མངའ་སྡེའི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་ཚོགས་གཙོ་དང་རྒྱུན་ལས་རྣམས་ལ་ཆེ་བསྟོད་ཕྱག་འཁྱེར་ཨོན་ཐའེ་རེའོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་དཀར་ལགས་ནས་སྐུ་ཚབ་གནང་ནས་ཕུལ་བ་དང་ཕྱོགས་མཚུངས།

ཁོང་རྣམ་པ་ཡོད་རེད་ཚང་མར་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན། དེ་མིན་སྐབས་བཅུ་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་རྣམས་ནས་ཆབ་སྲིད་ཀྱི་ལས་འགུལ་དང་སྤྱི་ཚོགས་ཀྱི་ཞབས་ཞུ་རིག་གཞུང་སྲུང་སྐྱོབ་ཀྱི་ལས་འགུལ་མི་ཉུང་བ་ཞིག་སྤེལ་ཡོད་པའི་སྐོར་ལ་སྙིང་བསྡུས་ངོ་སྤྲོད་གནང་བ་དང་ལྷན་དུ་ཚོགས་པའི་རྩིས་ཁྲ་སོགས་ཀྱི་གནས་སྟངས་འགྲེལ་བརྗོད་གནང་བ་སོགས་བྱུང་སོང། ཡང་སྐབས་བཅུ་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བདེ་ཆེན་དགའ་བ་ལགས་ནས་ལོ་གཉིས་ཀྱི་ནང་ལས་དོན་གཙོ་བོ་ས་གནས་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དང་འཆམ་མཐུན་ངང་མཉམ་རུབ་ཀྱི་ཐོག་ནས་ཕྱག་ལས་གནང་བའི་སྐོར་དང་བུད་མེད་ནུས་སྟོབས་ཀྱི་གནས་སྟངས་འོག་བུད་མེད་གཞོན་སྐྱེས་ནང་ཁུལ་དབར་སེམས་ངལ་གོ་བསྡུར་གནང་བ་དེ་བཞིན་ལྷག་དཀར་སྒོར་གཞས་བཅས་ལ་ཞབས་འདེགས་ཕྲན་བུ་གནང་ཐུབ་བ་སོགས་ཀྱི་ངོ་སྤྲོད་གནང་བྱུང། ད་ང་ཚོས་ཀྱིས་ལོ་གཉིས་ཀྱི་བརྒྱུད་རིམ་ནང་ལ་ད་ང་ཚོས་ཀྱི་ང་རའི་ཀྱི་དམིགས་བསལ་གྱི་བསམ་བློ་བཏང་བ་ཡིན་ན་ནི། ང་ཚོ་ཚོགས་པ་ཁག་ཆེ་ཁག་ལྔ་ང་ཚོ་ཕྱག་ལས་གནང་དུས་ཀ་ནས་ཕར་ཚུར་ཕན་ཚུན་ང་ཚོ་ཧ་ལས་བའི་ཀྱི་ནི་མཐུན་སྒྲིལ་དང་ནི། ལས་འགུལ་སྤེལ་ཐུབ་པའི་ཀྱི་སྤེལ་ཐུབ་པ་དང་ནི། དེ་འདྲའི་ཀྱི་འབད་བརྩོན་བྱས་པས་གོ་སྐབས་ཡག་པོ་རག་བྱུང། གཅིག་ལྟོས་ནས་འོ་དེ་བྱས། གཉིས་ལྟོས་ནས་ནི་ང་ཚོ་ད་དམིགས་བསལ་གྱི་ཡང་བུད་མེད་ཚོ་ལ་ཡང་ང་ཚོའི་གི Women Circle ལ་ཡང་ད་གཅིག་ནི་ཁོ་རང་ཚོའི་གི་ནི་ཁོང་ཚོའི་བསམ་ཚུལ་ད་ག་རེ་ཡིན་ནའི་སྦ་གསང་མེད་པའི་ཐོག་ནས་ནི་ང་ཚོའི་འདི་ནང་ལ་ནི་ཕར་ཚུར་གྲོས་གླེང་གནང་དགོས་རེད། ད་དུང་སྐབས་བཅུ་གཅིག་པའི་འོས་མི་འདེམས་བྱེད་རིམ་པའི་ལས་གནས་དང་ལས་འགན་ཁག་རྒྱུན་ལས་ཁང་ནས་ཐག་གཅོད་གནང་རྒྱུ་ཡིན་པ་དང་དེ་བཞིན་སྐབས་བཅུ་པའི་རྒྱུན་ལས་རྣམས་ལ་རྒྱབ་སྐྱོར་གནང་མཁན་མི་མང་ཁག་ཅིག་ལ་མཇལ་དར་དང་ཕྱག་འཁྱེར་གནང་བ། མ་ཟད་ཡོང་རྒྱུ་རྒྱུན་ལས་ཚོས་འཆམ་མཐུན་གནང་ནས་ཕྱག་ལས་གནང་ན་བོད་པ་སྤྱི་དང་ཡང་སྒོས་སུ་བོད་པའི་རྩ་དོན་ལ་ཕན་ཐོགས་ཆེན་པོ་ཡོད་པ་སོགས་ཀྱི། ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བདེ་ཆེན་དགའ་བ་ལགས་ནས་འགྲེལ་བརྗོད་གནང་བྱུང། ཚོགས་པ་ཁག་ལ་མཐུན་ལམ། ཨ་ནི། འོ་འདི་གནང་ཡ་འདི་དཔེ་གལ་ཆེན་པོ་འདུག་ཨ་ནི་མི་དམངས་བསམ་དོན་སྒྲུབ་ཨ་ནི་བོད་སྤྱི་པའི་གི་ཨ་ནི་རྩ་དོན་ལ་ཡ་འདི་དོན་དག་ཡག་པོ་སྒྲུབ་ཡ་གི་ཨ་ནི་ཐབས་ལམ་གྱི་ཡག་ཤོས་འདི་འོ་འདི་རེད་བསམ་གི་འདུག་ང་རེ། བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་དེང་སྐབས་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་འདི་ནི་བོད་ཀྱི་ས་ཁུལ་ནང་དུ་ཡང་ཁྱབ་གདལ་ཡོད་མེད་དང་འདིར་ཕྱི་ལུགས་སྨན་གྱི་ཐོག་ནས་སྔོན་འགོག་གི་ཐབས་ཤེས་ཇི་ལྟར་ཡོད་མེད་སོགས་ཀྱི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང། རྒྱ་ནག་གཞུང་གིས་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་དེ་ནི་ཚོད་འཛིན་བྱས་ཡོད་ཟེར་བཤད་ཡོད་ཀྱང། རྒྱ་གར་དང་ཨེ་ཤི་ཡའི་ཡུལ་གྲུ་ཚོས་སྔོན་འགོག་བྱ་ཐབས་གྲ་སྒྲིག་བྱེད་བཞིན་པའི་གནས་ཚུལ་ཐོན་བཞིན་པ་མ་ཟད་ཐེ་ཝན་གཞུང་གིས་མི་རྒན་གོག་དང་བྱིས་པ་སོགས་ལོ་གཞོན་པ་རྣམས་རྒྱ་ནག་དང་ཧོང་ཀོང་མ་ཀའོ་བཅས་ནང་འགྲིམ་འགྲུལ་བྱ་རྒྱུ་མེད་པའི་དངོས་སུ་ལམ་སྟོན་གནང་འདུག་དེར་བརྟེན་རྒྱ་ནག་ནང་ཁྱབ་བརྡལ་འགྲོ་བཞིན་པའི་ན་ཚ་དེ་རྒྱ་གར་ནང་ལ་ཁྱབ་བརྡལ་མི་འགྲོ་བའི་སྔོན་འགོག་གྲ་སྒྲིག་སོགས་ད་ལྟ་གནས་སྟངས་ཇི་ལྟར་ཡོད་མེད་ཐོག་ལ་རྒྱ་གར་ལྷོ་ཕྱོགས་སུ་བཞུགས་པའི་ཕྱི་ལུགས་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་དོན་ལ།

ག་རེ་གི་ནམ་རྒྱུན་གི་ཆམ་པ་ཡིན་ན་ཧེ་རན་ཅིག་ཡར་དམིགས་བསལ་གི་ནན་པོ་དེ་འདྲས་གི་བྱེད་དགོས་ན་དེ་དུ་ན་གསལ་པོ་འདུག་ད་རྒྱ་གར་གཞུང་གི་སྐད་དེ་བྱེད་དགོས་ས་མ་རེད། ད་རེས་བོད་ལྗོངས་ཉིན་རེའི་ཚགས་པར་ཟེར་བའི་རྒྱ་ནག་གསར་འགྱུར་ཐོག་ལ་དེང་སྐབས་རྒྱ་ནག་གི་བྱང་ཕྱོགས་ཁུལ་དུ་ཕྲུ་གུའི་ནང་དབུགས་ལམ་གྱི་འགོས་ནད་ཁྱབ་གདལ་འགྲོ་བའི་ནམ་དུས་ཤར་བ་དང་དུས་མཚུངས་བོད་ནང་ལ་ཆམ་པ་ཕོག་མཁན་ཕྲུ་གུ་མང་པོ་མཐོང་རྒྱུ་ཡོད་པ་བཤད་དེ་ཕྲུ་གུར་ཚ་བ་འཕར་བ་དང་གློ་རྒྱབ་པ་མིད་པ་ན་བའི་ནད་རྟགས་ལ་དོ་སྣང་བྱེད་དགོས་ལུགས་བཤད་འདུག། ད་དུང་ད་རེས་ཀྱི་འགོས་ནད་དེ་ནི་ཕྲུ་གུ་ཆམ་རིགས་ཀྱི་གཉན་སྲིན་དང་གློ་ཚད་ཀྱི་གཉན་སྲིན། གཤེར་རྨེན་གྱི་གཉན་སྲིན་དབུགས་ལམ་གྱི་གཉན་སྲིན་སོགས་གཉན་སྲིན་དུ་མ་མཉམ་དུ་འགོས་པའི་འགོས་ནད་ཞིག་ཡིན་པ་ངོས་འཛིན་བྱེད་ཀྱི་འདུག་བོད་ནང་ནས་བོད་མི་ཞིག་གིས་ད་ལྟ་ནམ་དུས་དགུན་ཁའི་དུས་སུ་ཆམ་རིགས་ཕོག་སླ་བ་དང་རྒྱ་ནག་ནས་འགྲིམ་འགྲུལ་བྱེད་མཁན་མང་བའི

དེ་སྔོན་ཏོག་དབྱིབས་ནད་ཡམས་ཀྱི་གོང་དང་ཁྱད་ཆེན་པོ་མེད་པའི་སྐོར་གསུངས་ཡོད་ལ་ཉེ་བའི་ཆར་ཐོན་པའི་ནད་པའི་ནང་ལ་རྒྱུན་ལྡན་མ་ཡིན་པའི་ནད་ཁྱབ་གདལ་གྱི་ནུས་པ་གང་ཡང་གཟིགས་ཀྱི་མེད་པའི་ནན་བརྗོད་གནང་འདུག་འོན་ཀྱང་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་ད་ལྟའི་ཆར་དབུགས་ལམ་གྱི་ན་ཚའི་སྐོར་གྱི་གནས་ཚུལ་ཞིབ་ཕྲ་ཤེས་རྟོགས་ཡོང་གི་མེད་པའི་སྐོར་ངོ་སྤྲོད་གནང་དོན་ལ། ད་སྤྱིར་བཏང་ད་ལྟ་རྒྱ་ནག་ལ་དེའི་རྙོག་དྲ་དེ་ད་ལྟ་སྤྱིར་བཏང་ད་གསལ་པོ་ཞིབ་ཕྲ་བྱས་ཞེ་པོ་ད་ཡོད་མ་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ། གཞོན་སྐྱེས་དང་ཤེས་ཡོན་ཞེས་པའི་ལེ་ཚན་ནང་བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ཚོགས་གཙོ་གནང་མྱོང་མཁན་ཐུབ་བསྟན་རབ་བརྟན་ལགས་ཀྱི་ལྷན་དུ་བོད་ཀྱི་སྐད་ཡིག་གི་གལ་འགངས་དང་བོད་པའི་གཞོན་སྐྱེས་རྣམས་ཀྱིས་བོད་ཀྱི་སྐད་ཡིག་ཐོག་ཐུགས་སྣང་གནང་དགོས་པ་སོགས་ཀྱི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་དེ་བསྐྱར་དུ་གསན་རོགས་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། ད་རིང་གི་ལེ་ཚན་ནང་བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ཚོགས་གཙོ་གནང་མྱོང་མཁན་ཐུབ་བསྟན་རབ་བརྟན་ལགས་དང་ལྷན་དུ་ང་ཚོའི་བོད་ཀྱི་སྐད་ཡིག་གི་གལ་འགངས་ཇི་ཙམ་ཡིན་མིན་དང་ད་ག་ནང་བཞིན་གྱི་གཞོན་སྐྱེས་ཚོའི་ངོས་ནས་སྐད་ཡིག་ཐོག་ལ་ཐུགས་སྣང་གནང་དགོས་ཀྱི་གལ་ཆེན་པོ་ཇི་ཙམ་ཞིག་ཆགས་ཀྱི་ཡོད་མེད་ཐད་ལ་ང་ཚོས་གླེང་མོལ་ཞུ་རྒྱུ་ཡིན། ཐུབ་བསྟན་རབ་བརྟན་ལགས་ལྟ་བུ་ཆ་མཚོན་པ་ཡིན་ན་བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ཚོགས་གཙོའི་ལས་ཡུན་ཐེངས་གསུམ་ཙམ་གནང་པའི་ཉམས་མྱོང་ཡོད་རེད། དེ་དང་འབྲེལ་བའི་ཐོག་ལ་ལས་འགུལ་རབ་དང་རིམ་པ་མང་པོ་ཞེ་པོ་ཅིག་སྤེལ་གནང་ཡོད་རེད། དེ་འདྲ་སོང་ཙང་ད་དེ་རིང་ཁོང་དང་ལྷན་དུ་ང་ཚོས་གླེང་མོལ་ཞུ་རྒྱུ་ཡིན། ཐུབ་བསྟན་རབ་བརྟན་ལགས་ཐོག་མར་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ།

དོ་སྣང་མ་བྱས་པ་ཡིན་ན་མ་འོངས་པ་ན་ནི་བོད་ཀྱི་སྐད་ཡིག་སུས་བདག་པོ་བྱེད་པ་རེད། དེ་ཡིན་པ་ཡིན་ཙང་གོ་བི་གྱོན་ཅིག་གི་ངོས་ནས་བཤད་པ་ཡིན་ན་སོ་སོའི་ནང་བཤགས་རྒྱུན་ལྡན་ནི་ཅིག་བོད་པ་ཕན་ཚུན་སོ་སོའི་རོགས་པ་ཕན་ཚུན་ནི་དགའ་བོ་ཉེ་བོ་ག་རེ་ཡིན་པ་ཡིན་ན་ཚུར་ལ་ཐུག་པ་ཡིན་ན་བོད་པ་ནང་ཚུར་ལ་ཡིན་གཅིག་མིན་གཅིག་བོད་སྐད་བཤད་ཡ། དེ་ཡང་བོད་སྐད་གཙང་མ་བཤད་ཡ། ད་ག་ནང་བཞིན་གྱི་སོ་སོའི་སྤྱི་ཚོགས་འབྲེལ་མཐུད་ཀྱི་དྲ་རྒྱ་ངོ་དེབ་འདྲ་བོ་དང་ཨིན་སི་ཊ་གི་རམ་འདྲ་བོ་ད་ག་རེ་བེད་སྤྱོད་གཏོང་གི་ཡོད་པ་ཡིན་ན་ཚང་མ་གི་མིང་དང་བསྡུར་དུ་སོ་སོའི་བཟོ་ཡུལ་གྲ་ཡ་དེ་གི་ནང་ལོགས་ལ་གཅིག་སོ་སོ་ས་ཆ་གཅིག་ལ་སོང་ཡང་ན་ཟ་ཁང་གཅིག་ལ་སོང་ཇ་འདྲ་བོ་འཐུང་ཆང་འདྲ་བོ་འཐུང་ཡང་ན་གཅིག་ཁ་ལག་འདྲ་བོ་ཟ་པར་ག་འདྲ་རྒྱག་པ་ཡིན་ན་དེ་གང་ཐུབ་ཐུབ་ཅིག་བོད་ཡིག་གི་ཐོག་ནས་ནི་སོ་སོ་ཚིག་ཉུང་ཉུང་ཉུང་ཉུང་སྤྲོད་ཐུབ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བཞག་ཡིན་ན་དེ་གི་ཐོག་ལ་ཚང་མས་འབད་བརྩོན་བྱེད་དགོས་འདུག་ཟེར་ནས་བཤད་ཀྱི་ཡིན། ལ་སོགས་ད་ལྟ་གོང་ལ་གསལ་པོ་གསུངས་སོང། ད་རྒྱལ་ཁབ་ཅིག་དང་དེ་བཞིན་གྱི་མི་རིགས་ཅིག་རྩ་མེད་བཟོ་དགོས་ཀྱི་ཡོད་ན་ཐོག་མར་དཔེར་ན་སྐད་ཡིག་དེ་རྩ་མེད་བཟོ་ཡ་ལ་ད་འབད་བརྩོན་རབ་དང་རིམ་པ་ཅིག་གནང་གི་ཡོད་རེད་ད་དེ་སྔ་ལོ་རྒྱུས་ནང་བལྟས་པ་ཡིན་ན་དེ་ལྟ་བུའི་གི་དཔེར་ན་གནས་ཚུལ་བྱུང་ཡོད་རེད། ད་ལྟའི་ཆར་རྒྱ་ནག་གཞུང་གི་ངོས་ནས་དེ་དེ་བཞིན་གྱི་ཅིག་ལས་འགུལ་རེད་དང་དེ་བཞིན་གྱི་ཡང་སྲིད་ཇུས་འདྲ་མིན་སྣ་ཚོགས་ཅིག་ལག་བསྟར་བྱས་པའི་ཐོག་ནས་བོད་ནང་དཔེར་ན་བོད་སྐད་རེད་ད་ག་ནང་བཞིན་གྱི་བོད་ཀྱི་སྐད་ཡིག་རིག་གཞུང་རྩ་མེད་གཏོང་ཡ་ལ་ད་ཁོ་རང་ཚོའི་ངོས་ནས་འབད་བརྩོན་རབ་དང་རིམ་པ་ཅིག་གནང་བསྡད་ཀྱི་ཡོད་རེད། ཁྱེད་རང་གིས་ཅིག་བསམ་བློ་བཏང་བ་ཡིན་ན་རྒྱ་ནག་གཞུང་གིས་རྐང་བཙུགས་ནས་ད་ཅིག་བོད་ནང་གི་སྐད་ཡིག་རེད་ད་ག་ནང་བཞིན་གྱི་ཡང་བོད་ཀྱི་བོད་ནང་ཅིག་སྐད་ཡིག་དང་འབྲེལ་བའི་ཐོག་ལ་ཕྱག་ལས་གནང་མཁན་མང་པོ་ཅིག་ལ་དཔེར་ན་ཅིག་བཙོན་འཇུག་བྱེད་ཡ་རེད་ད་ག་ནང་བཞིན་གྱི་ཡང་ཅིག་ཉེས་པ་མེད་པའི་ཐོག་ནས་ཡང་ཅིག་དཔེར་ན།

དཔེར་ན་ད་ལྟའི་དཔེར་ན་རྒྱ་ནག་གཞུང་གིས་ཅིག་སོ་སོའི་རྒྱལ་ཁབ་དེ་རྒྱལ་ཁབ་ཆེན་པོ་མི་རིགས་མང་པོ་ནི་རིག་གཞུང་སྣ་མང་དེ་འདྲ་ཡིན་པ་ཅིག་ཤེས་དགོས་རེད། དེ་ག་རེ་ཟེར་ན་དེ་འདྲ་ཅིག་ཤེས་པ་ལ་ཡང་ཏན་ཏན་དེ་ཡིན་པ་ལ་སྤོབས་པ་བྱེད་དགོས་རེད་ལ། དེ་འདྲ་ཅིག་ཡོང་ཡག་གི་ཐོག་ལ་ཡང་ནི་འབད་བརྩོན་བྱེད་དགོས་པ་མ་གཏོགས་པའི་ད་རིག་གནས་ཅིག་ག་རེ་ཟེར་ན་སྐད་ཡིག་ཅིག་ལྟ་གྲུབ་ཅིག་དེ་འདྲ་ཅིག་ནི་དཔེ་ཚང་མ་ཅིག་གཅིག་རྐྱང་ཆ་བཞག་པ་ཡིན་ན་སྣ་མང་ཡོང་རྒྱུ་དེ་འདྲའི་སྤྱི་ཚོགས་ཅིག་མེད་འགྲོ་བ་རེད་བ་གཅིག་དེ་དེ་རེད་གཉིས་པ་དེ་ཡིན་པ་ཡིན་ན། ང་ཚོ་བོད་ཀྱི་སྐད་ཡིག་གི་ཐོག་ལ་ཤེས་པ་ཡིན་ན། ཅིག་ད་ང་ཚོ་ཅིག་བོད་པ་ཙམ་མ་ཡིན་པར་འཛམ་བུ་གླིང་གི་སྤྱི་ཚོགས་ཀྱི་ནང་ལོགས་ལ། ཕན་ཐོགས་རླབས་ཆེན་པོ་སྒྲུབ་ཐུབ་ཡག་གི། རིག་གཞུང་ཕྱུག་པོ་ཞེ་པོ་ཅིག་ཡོད་པ་དེ་དེ་རིང་ཁ་སང། འཛམ་བུ་གླིང་གི་ཤེས་ལྡན་པ་ཟེར་ན་རེད་ཆབ་སྲིད་མི་སྣ་ཟེར་ན་རེད་ད་ག་ནང་བཞིན་ཅིག་ཚན་རིག་པ་ཟེར་ན་རེད་ད་མང་པོ་ཅིག་གིས་གཅིག་གྱུར་ངོས་འཛིན་བྱེད་ཐུབ་ཡག་གནས་སྟངས་དེ་འདྲ་ཅིག་ཡོད་རེད་བ་དེ་ཡིན་པ་ཡིན་ཙང་དེ་འདྲའི་གི་རིག་གཞུང་ཕྱུག་པོ་ཞིག་ཡོད་མཁན་གྱི་སྐད་ཡིག་དེ་རྩ་མེད་བཏང་ནས་ག་རེ་བྱེད་ཡིན་ད།

ལག་བསྟར་ཡང་དག་པ་དང་དོན་འཁྱོལ་ཡང་དག་པ་ཞིག་འགྲོ་མ་ཐུབ་པ་དང་ལྷག་པར་དུ་ས་མ་འོངས་པ་ན་ཅིག་ཁ་བྲལ་འགྲོ་ས་རེད་བསམ་པ་ཅིག་ད་ཞེད་སྣང་དེ་འདྲ་ཅིག་གི་ཐོག་ནས་ད་ཁོ་ཚོ་ནི་ང་ཚོ་བོད་ཀྱི་སྐད་ཡིག་དང་རིག་གཞུང་དང་ཅིག་འདི་གི་ཐད་ཆེད་དུ་གཉེར་ནས་ད་རྩ་མེད་བཟོ་གི་ཡོད་པའི་གནས་སྟངས་དེ་དེ་འདྲ་ཅིག་ཆགས་ཀྱི་ཡོད་འདུག་ཨ། དེ་གི་ནང་ནས་ཀྱང་ད་ལྷག་པར་དུ་བོད་ནང་སྒེར་གཅོད་གི་ཐོག་ལ་སྒེར་གཅོད་གི་བསམ་བློ་དང་ཅིག་གསོག་བསྔོག་གཅིག་བསྡུས་དང་འདི་འདྲའི་ཐོག་ལ་ཤུགས་ཆེན་པོ་འགྲོ་ཚར་བའི་རྗེས་ལ

དེ་ལ་ཡང་ཅིག་དམིགས་བསལ་གྱི་ཉེན་ཁ་འདྲ་བོ་དང་གནད་འགག་འདྲ་བོ་དང་དེའི་དཀའ་ངལ་ཡོད་པ་ཅིག་མཐོང་དགོས་མ་རེད་ངོས་འཛིན་བྱེད་དགོས་མ་རེད་ཁོ་རང་སྐད་ཡིག་རིག་གཞུང་བདག་པོ་རྒྱབ་ཐུབ་ན་ཁོ་རང་འགྲིག་གི་ཡོད་རེད་དེ་རྩ་མེད་བཟོ་ཡག་གི་བསམ་ཚུལ་དང་ལྟ་ཚུལ་ཁོ་རང་དང་པོ་ནས་ཡོད་མ་རེད་བ་དེ་ཡིན་པ་ཡིན་ཙང་ད་སྒེར་གཅོད་ཀྱི་སྲིད་སྐྱོང་གི་ནང་ལོགས་ལ་འདི་ཡོང་བསྡད་དེ་གཙོ་བོ་ད་སོ་སོ་གི་དབང་ཆ་དང་སོ་སོ་གི་ཁེ་ཕན་དང། དེ་འདྲའི་ཐོག་ལ་རྔམ་དྲག་དང་ཞེད་སྣང་ཆེ་མང་དྲགས་ནས་ནི་ཉེན་ཁ་དེ་ཚོ་ཀྱི་འགུག་བསམ་ཚུལ་ཡོངས་སུ་རྫོགས་པ་རྩ་མེད་བཏང་བསྡད་ཡོད་འགྲོ་བ་ཅིག་ད་ཁོ་ཚོའི་ཤེས་པ་ལ་ཡོང་གི་འདུག་བ་དེ་ཡིན་པ་ཡིན་ཙང། དོན་དག་སྡོམ་བརྒྱབ་པ་ཡིན་ན་གང་ལྟར་ཨ་ནི་ཅིག་མ་འོངས་པའི་ཆབ་སྲིད་ཀྱི་འཛིན་སྐྱོང་དེ་གཅིག་གྱུར་གྱི་ཐོག་ལ་ཡོང་ཐུབ་ཡ་ཁག་པོ་ཆགས་ཡ་དང་དེ་འབྲེལ་གྱི་ཉེན་ཁ་ཅིག་མཐོང་བའི་ཐོག་ནས་བྱེད་ཀྱི་ཡོད་རེད་བསམ་པ་དྲན་གྱི་ཡོད་ཡིན་པ་ཡིན་ནའང་ཉེན་ཁ་ལས་ཀྱང་ནི་བོད་མི་རིགས་ཀྱི་རིག་གཞུང་དང་སྐད་ཡིག་དེ་གསོ་ཉར་བྱེད་པ་ཡིན་ན་ཉེན་ཁ་ལས་ཀྱང་ཁེ་བཟང་བྱེད་ཡ་དང་ཁེ་ཕན་བྱེད་ཡ་ཡོད་པ་དེ་ད་འཛམ་གླིང་གི་ལོ་རྒྱུས་དང་དངོས་ཡོད་གནས་ཚུལ་གྱི་ཐོག་ནས་ད་ནི་ང་ཚོ་བདེན་དཔང་བྱེད་ཐབས་ཡོད་པའི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག། ལགས་སོ་ཐུབ་བསྟན་རབ་བརྟན་ལགས། ད་ལྟ་གོང་གསུངས་སུ་ད་སྐད་ཡིག་ནི་ད་མི་རིགས་ཤིག་གི་བླ་སྲོག་ཆགས་བསྡད་ཀྱི་ཡོད་རེད། ད་ཁྱེད་རང་དཔེར་ན་དེ་སྔོན་བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ནང་ད་ཚོགས་གཙོའི་དཔེར་ན་ལས་ཡུན་ཐེངས་གསུམ་ཙམ་ཅིག་ཨ་ནི་བཞེས་མྱོང་ཡོད་རེད། ཁྱེད་རང་གིས་དཔེར་ན་ཅིག་ད།

སྤྱི་ཚོགས་ཀྱི་འགྱུར་བའི་ཤུགས་རྐྱེན་ཟེར་ན་རེད། ད་དཔེར་ན་ང་ཚོ་རྒྱ་གར་འདྲ་བོ་ཆ་བཞག་པ་ཡིན་ན་ད་རྒྱ་གར་རྒྱལ་ཁབ་ཆེན་པོ་འདི་འདྲ་ཅིག་གི་ནང་ལོགས་ལ། ད་བོད་པ་དཔེ་ཉུང་ཉུང་ཅིག་བསྡད་ཀྱི་ཡོད་རེད་བ། ད་ག་ནང་བཞིན་གྱི་ད་ཅིག་སོ་སོ་སློབ་གྲྭ་ནས་ཡི་རང་སློབ་གྲྭ་འགྲོ་ཡི་ཐོག་ལ་ད་བོད་པའི་སློབ་གྲྭ་འགྲོ་གི་ཡོད་ན་ཨོ་ཟེར་མ་གཏོགས་གཞན་རྒྱ་གར་གྱི་སློབ་གྲྭ་ལ་སོང་བ་ཡིན་ན་དེ་ལ་སློབ་ཕྲུག་གི་ཐོག་ནས་བོད་ཡིག་ཡོད་མ་རེད། བོད་ཡིག་ཁོར་ཡུག་ནང་ལ་བོད་སྐད་ག་གུས་ཀྱི་བེད་སྤྱོད་གཏོང་ས་ཡོད་མ་རེད། དེ་འདྲ་གི་ནང་ནས་འཚར་ལོངས་ཤིག་བྱུང་གི་ཡོད་རེད་གཉིས་པ་དེ་སོ་སོ་ད་ཅིག་མཐོ་རིམ་མཐོ་རིམ་སློབ་གྲྭ་དེ་ཅིག་འདི་འདྲའི་འགྲོ་ཡོང་བའི་སྐབས་ལ་ད་རྒྱབ་གོ་བར་གི་སློབ་ཕྲུག་མང་ཆེ་བ་ད་བརྒྱ་ཆ་ཕལ་ཆེར་བདུན་ཅུ་བརྒྱད་ཅུ་དེ་འདྲ་ཡིན་གྱི་རེད་ཕལ་ཆེར་གཅིག་བྱས་ན་བརྒྱ་ཆ་དགུ་བཅུ་ཙམ་དེ་འདྲའི་ཙམ་ཞིག་ཡིན་གྱི་རེད་དེ་འདྲའི་གར་བྱས་ན་རྒྱ་གར་གྱི་མཐོ་སློབ་ཁག་ལ་འགྲོ་ཡག་ཙམ་པ་ལ་ད་ཕ་གི་ལ་བོད་ཡིག་གི་སློབ་གྲྭ་ད་ཅིག་དེ་འདྲའི་གང་ཡང་མེད་པ་ཡིན་ཙང་ཨ་ནི་འབྲིང་རིམ་གི་སྐབས་ནས་སོ་སོ་ཏོག་ཙམ་ཤེས་བསྡད་པ་དེ་ག་དེའི་བར་དྲན་པ་བརྒྱད་ཨ་ནི་སྤྱི་ཚོགས་གཞན་གྱི་ནང་ལོགས་ལ་སོ་སོ་གི་ཤེས་བསྡད་པའི་སྐད་ཡིག་དེ་བཀོལ་སྤྱོད་བྱེད་འོང་ས་གལ་མེད་དུས་ཙམ་པ་ལ་ད་རང་བཞིན་གྱི་སྤྱི་ཚོགས་ཀྱི་ཤུགས་རྐྱེན་ཅིག་གི་ཐོག་ནས་ཉི་མ་ཉི་མ་ལ་ཨ་ནི་སོ་སོ་བཀོལ་སྤྱོད་མེད་པའི་བཟོ་འདྲ་ཅིག་ཆགས་ཏེ་ཉམས་ཆགས་འགྲོ་གི་ཡོད་པ་གཅིག་གནས་སྟངས་དེ་རེད་བསམ་གྱི་འདུག་གནས་སྟངས་གཉིས་པ་དེ། ག་རེ་ཟེར་ན་ང་ཚོ་གི་སྟོབས་ཤུགས་ཀྱི་ཐོག་ནས་ཏན་ཏན་འདང་གི་མེད་པའི་དཀའ་ངལ་ཅིག་ཏན་ཏན་ཡོད་ས་རེད་ད་ང་རང་ལྡི་ལི་ལ་མཐོ་རིམ་སློབ་གྲྭ་ལ་འགྲོ་གི་རེད་ད་དེ་ལ་ཡིན་པ་ཡིན་ན་ཨ་ནི་འབྲིང་རིམ་ནས་ད་འབྲིང་རིམ་སློབ་གྲྭ་འདྲ་མི་འདྲ་ནས་ད་དེ་ལ་སློབ་ཕྲུག་དེ་འདྲ་ཡར་འཛུལ་ཞུགས་བྱེད་མཁན་ཡོང་གི་ཡོད་རེད་དེ་བྱེད་ཙམ་པ་ལ་ཐུག། ཁོ་རང་ཚོ་ལ་ང་ཚོའི་དུས་སུ་ད་བལྟས་པ་ཡིན་ན་ཕྱི་རྒྱལ་གྱི་གཅིག་བསམ་བློ་གཏོང་སྟངས་ཟེར་ན་རེད། གཅིག་གོམས་གཤིས་ཟེར་ན་རེད་དེ་གཅིག་ཡོད་རེད་གཅིག་ནི་ཁོ་ཚོ་གཅིག་འགན་འཁུར་གྱི་བསམ་བློ་འདྲ་བོ་དང་དེ་འདྲའི་གལ་ཡོད་མ་རེད་མི་ཉོབ་ཏོ་ཚ་བོ་ཡོད་རེད། ད་ནི་གཅིག་རྩེད་མོ་རྩེ་ཡ་དང་གཅིག་འ་རེ་འུ་རེ་ཟང་ངེ་ཟིང་ངེ་བྱེད་ཡ་དེ་ཁོ་ཚོ་ཤུགས་རྐྱེན་ཞེ་དྲག་ཡོད་རེད། གཅིག་མི་རིགས་དང་རྒྱལ་ཁབ་དང་ཐ་ན་སོ་སོའི་མ་འོངས་པའི་སྒེར་གྱི་མི་ཚེ་གི་ཐོག་ལ་ཡིན་པ་ཡིན་ན་ཞེ་སྣང་རྔམ་དྲག་དང་བསམ་བློ་འདྲ་བོ་དང་གཅིག་ག་རེ་གཅིག་གོ་མི

ང་ཚོའི་སྐད་ཡིག་གི་སློབ་ཚན་དེ་འདྲའི་ཐུང་ཐུང་ཐུང་ཐུང་ཁྲིད་མཁན་ད་དཔེར་ན་ངས་དཔེ་མཚོན་འདྲ་བོ་ཞུས་པ་ཡིན་ན་བེ་རི་རྒྱལ་སྲས་འདྲ་བོ་ཆ་བཞག་པ་ཡིན་ན། ཁོ་གི་བརྙན་ཐུང་དེ་ཚོ་ལྟ་མཁན་དཔེ་མང་པོ་ཡོད་རེད་ད་ལྟའི་ལྟ་མཁན་ཚང་མ་གཞོན་སྐྱེས་ཡིན་དང་མིན་དང་མི་ཤེས་དེ་ཡིན་པ་ཡིན་ན་ཁོ་གི་གཅིག་རྣམ་པ་གསར་བ་ཐབས་ལམ་གསར་བ་སྙིང་རྗེ་མོ་འདྲ་བོ་གཅིག་ཐོག་ནས་བྱས་པ་ཡིན་དུས་མི་དེ་ཚོ་ཁོ་ལྟད་མོའི་ཐོག་ནས་ཁོ་གདོང་དུ་མོ་གི་ཐོག་ནས་ཁོ་ལྟ་ཉན་བྱེད་ཐུབ་འགྲོ་བ་དེ་འདྲ་ཡིན་པ་ཡིན་དུས་ད་དེ་འདྲའི་གི་སྤྱི་ཚོགས་གི་དཀའ་ངལ་མང་པོ་གཅིག་གི་ཐོག་ནས་གཞོན་སྐྱེས་ཚོ་ལ་ག་རེ་ཟེར་ན་གཅིག་སྐད་ཡིག་ལ།

ལགས་སོ་ད་བོད་ནང་གི་གཞོན་སྐྱེས་དང་བཙན་བྱོལ་ནང་གི་གཞོན་སྐྱེས་གཉིས་བར་གཅིག་འདྲེས་གཅིག་བསྡུར་བ་ཡིན་ན། ད་བོད་ནང་གི་བོད་པའི་གཞོན་སྐྱེས་ཚོའི་ངོས་ནས་བོད་ཡིག་ལ་ཅིག་ཅིག་སྦྱང་བརྩོན་གནང་སྟངས་རེད་དང་རྒྱུན་གྱི་ཡང་བོད་ཡིག་བཀོལ་སྤྱོད་བྱེད་སྟངས་རེ། དེ་ཚོ་དེ་ཚོའི་གི་བར་ན་ཅིག་ཁྱད་པར་རེད། བཙན་བྱོལ་ནང་གི་བར་ན་ཅིག་ད་གཞོན་སྐྱེས་ཚོའི་ངོས་ནས་བོད་ཡིག་བཀོལ་སྤྱོད་བྱེད་སྟངས་དང་དེ་ཚོའི་བར་ལ་ཁྱད་པར་གཙོ་བོ་དེ་ག་བ་ཟེར་གྱི་ཡོད་ན་ཡང་ཁོར་ཡུག་མ་འདྲ་བ་རེ་ཅིག་ཡོད་པའི་རྒྱུ་མཚན་ལ་བརྟེན་བྱས་ཡིན་ན་ག་འདྲས་ཡིན་ན། རེད་ད་བོད་ནང་ལ་སྤྱིར་བཏང་གི་ཆ་བཞག་པ་ཡིན་ན་ད་ང་ཚོ་གི་བོད་པ་གི་བརྒྱ་ཆ་འདྲ་བོ་ཆ་བཞག་པ་ཡིན་ན་ཧ་ལམ་བརྒྱ་ཆ་དགུ་བཅུ་གོ་དགུ་འདྲ་བོ་ཅིག་བོད་ནང་ལ་བཞུགས་ཏེ་ཡོད་རེད་བ། ནི་ད་བོད་པའི་བོད་པའི་གཅིག་ས་ཆ་ཕ་གི་རེད་ལུང་པ་ཕ་གི་རེད་སོ་སོ་གི་ལུང་པ་རེད། ཅིག་ག་རེ་བྱེད་ན་མིན་ན་གང་ལྟར་སོ་སོའི་ཕ་ས་ཕ་ཡུལ་དེ་ཡིན་པ་ཡིན་ཙང། ནི་ད་རྒྱུ་རྐྱེན་དེ་འདྲའི་གཅིག་གི་ཐོག་ནས་ཡིན་པ་ཡིན་ན་ཡང་ག་རེ་ཟེར་ན་ཕ་གི་ལ་ཅིག་ཡག་ག་དང་ཕ་གི་ལ་ཤུགས་ཆེ་ཡག་དང་དེ་ཡོད་དགོས་ངེས་ཡིན་ཅིག་འདྲ་བ་ཅིག་ཁོ་དངོས་གནས་དྲང་གནས་ཆགས་བསྡད་ཀྱི་ཡོད་རེད། ཡིན་པ་ཡིན་ནའང་ད་གཞིས་ལུས་རྒྱ་ཆེའི་མི་མང་ལ་འདས་པའི་ལོ་དྲུག་ཅུ་ལྷག་ཅིག་གི་ནང་ལོགས་ལ་ད་རྒྱ་ནག་གཞུང་གི་འཇམ་རྩུབ་སྲིད་ཇུས་སྣ་ཚོགས་པ་ཅིག་གི་ཐོག་ནས་དཀའ་ངལ་རབས་དང་རིམ་པ་སྤྲད་ཡོད་རེད་དེ་ཡིན་པ་ཡིན་ནའང་ད་དུས་ད་ལྟ་ཡིན་པ་ཡིན་ནའང་སོ་སོ་གི་གང་ཐུབ་ཅི་ཐུབ་ད་ཅིག་གོ་སྐབས་ནམ་བྱུང་ཁོར་ཡུག་ནམ་བྱུང་སྐབས་དང་དུས་ནམ་ཞིག་ལ་གང་ཐུབ་ཅི་ཐུབ་ཀྱིས་འབད་བརྩོན་ཤུགས་ཆེན་པོ་ཅིག་བྱེད་ཀྱི་ཡོད་པ་དེ་ད་ང་ཚོའི་སྲིད་སྟེགས་ལས་མཐོང་བའི་གནས་ཚུལ་རེད།

ལགས་སོ། ད་ང་ཚོའི་བོད་ཀྱི་བཤད་སྲོལ་ལ་ཅིག་དཔེ་དེབ་ནི་མི་རིགས་ཡར་ཐོན་གྱི་སྐས་འཛེགས་ཡིན་གསུང་གི་ཡོད་རེད། ད་སྐད་ཡིག་ཅིག་ཡར་རྒྱས་འགྲོ་དགོས་ཀྱི་ཡོད་ན་དཔེར་ན་དཔེ་ཀློག་འདི་གལ་ཆེ་ཆུང་ཇི་ཙམ་ཞིག་ཡིན་ན། ཁྱེད་རང་གིས་དཔེར་ན་ཉམས་མྱོང་གི་ཐོག་ནས་དཔེ་ཀློག་གནང་བ་འདི་གའི་སོ་སོའི་སྒེར་ལ་ཁེ་ཕན་ཇི་ཙམ་ཞིག་ཡོང་གི་ཡོད་མེད་དང་ཡང་སྐད་ཡིག་དཔེར་ན་ཅིག་ཡར་རྒྱས་རེད་མི་ཉམས་རྒྱུན་འཛིན་ལ་ཕན་ནུས་ག་ཚད་ཡོང་གི་ཡོད་ན་དེ་གསུང་དང། རེད་རེད་ད་དེ་ལ་བསམ་བློ་གཏོང་ས་འདྲ་བ་གཉིས་རེད་བསམ་གི་འདུག་ངས། སྤྱིར་བཏང་གི་དཔེ་ཀློག་གི་ཐོག་ནས་ཅིག་སྐད་ཡིག་ཡར་རྒྱས་དང་ཅིག་དེ་གའི་ལ་འགྲོ་ཡ་ལ་ཕན་ཐོགས་མི་ཐོགས་ཅི་རིགས་འདྲ་ཞིག་ཡོད་ཀྱི་རེད་བསམ་གྱི་འདུག་སྤྱིར་བཏང་གི་ཆ་ནས་མི་གཅིག་གི་ད་དཔེར་ན་ཅིག་ཁོ་བོད་ཀྱི་སྐད་ཡིག་གི་གནས་སྟངས་དེ་སྐྱོ་བོ་འདྲ་ཞིག་ཡིན་པ་བྱས། ཨ་ནི་ཁོ་རང་གི་ཀློག་བྱ་དེ་ཡིན་པ་ཡིན་ནའང་སྟབས་བདེ་བོ་དང་གོ་ལས་སླ་བོ་དང་ཨ་ནི་ཁོ་རང་གི་ཅིག་ཨ་ནི་ཚོར་བ་ལ་ཐག་ཉེ་བོ་འདྲ་ཞིག་ཆགས་པ་ཡིན་ན་དེའི་ནང་གི་བརྡ་དག་དང་ཅིག་ད་ཐ་སྙད་ཀྱི་འགྲོ་སྟངས་དང་ཅིག་དེ་གའི་སྐད་ཡིག་སོ་སོ་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ཀྱི་རེད། ཡིན་པ་ཡིན་ནའང་སོ་སོའི་སྐད་ཡིག་གི་གནས་ཚད་དང་དེ་གའི་སྐྱོ་བོ་འདྲ་བོ་ཅིག་ཡིན་པ་ཡིན་ན་གཙོ་གནད་ང་ཚོས་ཅིག་གཟུགས་སྦྱོང་དང་ལྟ་ཅི་ཐེངས་པའི་གོང་ལྟ་སྟེ་ཟིན་དྲག་པོ་ཡོད་མཁན་གྱི་དེབ་འདྲ་བོ་ཅིག་ཀློག་པ་ཡིན་ན། ག་ཅིག་ཁོ་ལ་ཅིག་བཟང་ཕྱོགས་ཤུགས་རྐྱེན་ཐེབས་ཐུབ་ཡག་གི་ཚབ་ལ། ད་ཟིན་ཉོབ་ཏོ་ཞིག་འདུག་ཡོང་ས་མ་རེད་དཀའ་ལས་ཁག་པོ་ཞིག་འདུག་གོ་བོ་མི་འདུག་བསམ་གྱི་ཚོར་བ་དེ་སྤྲད་སྲིད་པ་རེད། ཡིན་པ་ཡིན་ནའང་ངའི་བསམ་པ་ཡིན་ན་སྐད་ཡིག་ལ་ཅིག་གལ་ཆེ་ཤོས་དེ་དཔེ་ཀློག་རེད་བསམ་གྱི་མི་འདུག་གང་མ་ཞིག་ན་ང་ཚོའི་སྐད་ཡིག་འདི་མི་ཡོང་བ་ལ་རེད་བ། སྐད་ཡིག་བཀོལ་སྤྱོད་རེད་སྐད་ཡིག་བཀོལ་སྤྱོད་ནམ་རྒྱུན་འཚོ་བའི་གི་ནང་ལོགས་ལ། སོ་སོ་གི་བོད་པ་ལྟ་ཅིག་གི་ག་བ་ཡིན་ན་གོང་བུར་སོ་སོ་བོད་སྐད་ག་ཚོད་ཤེས་དགོས་རེད་ད།

བཙན་བྱོལ་ནང་ཡོད་པའི་ད་ཅིག་བོད་པའི་སློབ་གྲྭ་ཁག་གི་བོད་ཡིག་དགེ་རྒན་ཚོས་ད་སློབ་ཁྲིད་གནང་བའི་སྐབས་སུ་ད་ཅིག་སློབ་ཁྲིད་གནང་སྟངས་འདི་ཡང་ཅིག་སྲོལ་རྒྱུན་གྱི་ལམ་ནས་ཅིག་འགྲོ་སྲིད་ཀྱི་རེད། ཡང་མཚམས་མཚམས་དཔེར་ན་དགེ་རྒན་སློབ་ཁྲིད་གནང་སྟངས་འདི་ཚོ་དཔེ་ཅིག་ཉོབ་ཏོ་ཡོད་པའི་རྒྱུ་མཚན་ལ་བརྟེན་བྱས་ད་སློབ་ཕྲུག་ཚོའི་ངོས་ནས་ད་གཉིད་སྨན་ལབ་ནས་དེ་འདྲས་ཅིག་བཤད་སྲོལ་ཡོད་རེད་ད་འདི་དངོས་བདེན་རང་རེད་རེད་བ། ད་ད་ཅིག་གོང་གི་ཁྱེད་རང་གིས་གསུངས་སོང་ད་ཅིག་ང་ཚོ་སློབ་ཁྲིད་འདི་ཡང་ཅིག་གསར་གཏོད་ཀྱི་རྣམ་པའི་ཐོག་ནས་རེད་ཡང་ཅིག་སློབ་ཕྲུག་གི་ཁམས་དང་མོས་པ་ལ་དཔག་པའི་ཅིག་དགའ་སྣང་བསྐྲུན་བྱས་ད་ཅིག་ཁོར་ཡུག་ཅིག་དགའ་སྣང་གི་ཁོར་ཡུག་ཅིག་བསྐྲུན་བྱས་སློབ་ཁྲིད་བྱས་པ་ཡིན་ན་ནུས་པ་ཆེ་བ་ཐོན་གྱི་ཡོད་པ་ཅིག་ད་གསལ་པོ་རེད་ཤག་དེ་ཡིན་ཁ་སློབ་ཕྲུག་ཁོ་རང་ཚོས་ནི་དེ་ལ་དགའ་བོ་ཞེ་པོ་ཞིག་གནང་གི་འདུག་བ། ཁྱེད་རང་གིས་ཅིག་དགོངས་པ་བཞེས་པ་ཡིན་ན་ད་བོད་ཡིག་དགེ་རྒན་ཚོའི་ངོས་ནས་དཔེར་ན་སློབ་ཁྲིད་གནང་སྟངས་དེས་ཅིག་སློབ་ཕྲུག་ཚང་མས་ཅིག་ཁམས་དང་མོས་པ་ལ་ཅིག་དཔག་པའི་ཅིག་ཡང་དགའ་སྣང་གི་ཁོར་ཡུག་བསྐྲུན་རྗེས་ག་འདྲ་རུ་བསྐྲུན་དགོས་དགོངས་ཀྱི་ཡོད་ན། རེད་རེད་ད་ངིས་ཀྱི་དེའི་ཐོག་ལ་བརྒྱ་ཆ་བརྒྱ་འདེམས་སྡོད་ཟེར་ཞོད་ཀྱི་ངིས་ལབ་མི་ཤེས་ག་རེ་བྱས་ན་ང་རང་བརྒྱུད་རིམ་སློབ་གྲྭ་ལ་འགྲོ་མྱོང་ཡོད་མ་རེད་དེ་ངིས་དེ་ཙམ་པ་ལ་བརྒྱུད་རིམ་སློབ་གྲྭའི་ནང་སློབ་ཚན་ཡང་འགྲོ་སྟངས་ད་ཅིག་དེའི་ཐད་ཞོད་ཀྱི་ངིས་གསལ་པོ་ཧ་གོ་མེད་ཡིན་པ་ཡིན་ནའང་ད་ང་ཏཱ་ལའི་བླ་མ་མཐོ་སློབ་གྲྭ་འགྲོ་གི་སྐབས་ལ་ངིས་ལ་ང་ཚོའི་དབྱིན་ཇི་གི་སློབ་ཚན་ཡོད་རེད་དབྱིན་ཇི་སློབ་ཚན་གཏམ་མཁན་དེ་ཨ་མེ་རི་ཀ་གི་མི་ཡོད།

དེ་གཅིག་བསམ་པ་ལ། དེ་འདྲའི་གི་གཅིག་ཐབས་ལམ་དེ་ཚོ་བེད་སྤྱོད་གཏོང་ན་དཔེ་སྙིང་རྗེ་མོ་ཡོད་ས་རེད་བསམ་གི་འདུག་ད་དཔེར་ན་ང་ཚོ་གི་དཔེར་ན་བོད་གི་གཅིག་ད་ང་ཚོས་སྐད་ཡིག་འདི་ཚོ་མར་བསླབ་པའི་སྐབས་ལ་དཔེར་ན་ང་ཚོ་གཅིག་བྱེད་སྒྲ་འབྲེལ་སྒྲ་གཅིག་རེད་དེའི་འོག་ལ་གཅིག་སྦྱར་དགོས་ཚུལ་ཐོག་གི་ནག་ཙོང་ཙོང་དེ་ནི་དེ་འགྲེལ་གཅིག་བརྒྱབ་བསྡད་པ་ཙམ་མ་ཡིན་པ་གཅིག་དེའི་ཁོ་རང་སྤུ་གུ་ཁོ་རང་ལ་ལག་ལེན་གི་ཐོག་ནས་ག་ཚོད་ག་ཚོད་འདི་འདྲའི་ནང་ལ་ག་རེ་ག་རེ་བྱེད་ཡ་འདུག་ད་ག་ནང་རྐྱང་ཡང་བརྙན་ཐུང་འདྲ་བོ་དག་གཅིག་དེ་འདྲའི་ཡང

བོད་ཀྱི་སྐད་ཡིག་སློབ་ཁྲིད་ནང་ལ་ཐབས་ལམ་ག་རེ་བེད་སྤྱོད་གཏོང་ཡས་འདུག་དེའི་ཐོག་ལ་ཏན་ཏན་དཔྱད་ཞིབ་བྱེད་རྒྱུ་ཡོད་ཀྱི་རེད་བསམ་གི་འདུག། ལགས་སོ། ད་ང་ཚོ་དཔེར་ན་ཕྲུ་གུ་ཆུང་ཆུང་སྐབས་སུ་ད་ཕྲུ་གུ་ཕ་མས་ཕྲུ་གུ་ཅིག་གཅེས་ལངས་བཏང་རྗེས་ད་མཚམས་རེ་དཔེར་ན་ཅིག་བརྙན་ཐུང་སྟོན་ལ་སོགས་པ་དེ་འདྲ་ཡོང་གི་འདུག་ད་སོ་སོའི་ལག་ཐོག་ཁ་པར་རེད་ད་ཅིག་གློག་ཀླད་རེད་དེ་ཚོ་དཔེར་ན་ཅིག་ད་དུས་ཚོད་ངེས་མེད་ཀྱི་ཐོག་ནས་དུ་ཅིག་སློབ་ཕྲུག་སོ་སོའི་ཕྲུ་གུ་ལ་མར་ཅིག་སྤྲད་ཁོ་རང་ཚོ་ལ་ད་བརྙན་ཐུང་དེ་འདྲ་སྟོན་ད་འདི་ན་འགུལ་བརྙན་དེ་འདྲ་ཡོད་རེད་ད་ཡིན་ན་དེ་ཚོ་མང་ཆེ་ཅིག་དུ་བལྟས་བསྡད་དུས་ཙམ་པ། འགུལ་བརྙན་དེ་ཚོ་དཔེར་ན་རྒྱ་གར་གྱི་སྐད་ཐོག་ནས་རེད་ཡང་ཨིན་ཇིའི་སྐད་ཐོག་ནས་དེ་འདྲའི་ཅིག་ཆགས་བསྡད་ཀྱི་ཡོད་དུས་ཙམ་པ་ཁོ་རང་ཚོ་འདི་བལྟས་འདི་གི་བག་ཆགས་ཤུགས་ཆེན་པོ་ཅིག་བཞག་རྗེས་སློབ་ཕྲུག་ཁོང་ཚོས་ཁོ་ཕྲུ་གུ་ཁོང་ཚོས་ཕན་ཚུན་ནང་ཁུལ་སྐད་ཆ་བཤད་པའི་སྐབས་སུ་ཧིན་དིའི་སྐད་རྒྱག་ཡ་རེད་ཨིན་ཇིའི་སྐད་རྒྱག་ཡ་བྱས་ཅིག་བོད་སྐད་རྒྱག་ཡ་དེ་ལ་ཅིག་ཁག་པོ་ཆགས་ཀྱི་འདུག་བ་དེ་འདྲས་ད་མང་ཡང་སེམས་སུ་ཡོང་བསྡད་ཀྱི་འདུག་ད་འདིའི་ཁྱེད་རང་གིས་བསམ་བློ་བཏང་བས་ན་ད་ཅིག་དེ་འདྲ་གནང་ཕྱོགས་དེ་འགྲིག་གི་ཡོད་ན་ཡང་དེ་གི་ཐོག་ནས་ཡང་ཅིག་ཕྲུ་གུའི་དཔེར་ན་སེམས་ཁམས་ལ་ཆུང་དུས་ནས་ཁོ་རང་ད་ཅིག་སྐད་ཡིག་གི་བག་ཆགས་དེ་ཅིག

ཁ་བྲལ་ཟེར་ཡ་དེ་ཁག་པོ་ཞེ་དྲག་རེད་ལ། དེ་གཉིས་ཁ་བྲལ་ཡ་གཅིག་རེ་ཡོད་མ་རེད་བསམ་གི་འདུག་ག་རེ་ཟེར་ན་ཁོ་ཚོ་ག་ཚད་ཐུབ་ཐུབ་ཀྱི་འདིའི་ནང་ལ་ཡོན་ཏན་མཐུག་པོ་ཆགས་པ་ཡིན་ན་མ་འོངས་པ་ན། དུས་རབས་འདི་འདིའི་ནང་ལ་འགྲོ་རྒྱུ་ཡིན་པ་ཡིན་ཙང་ནི། ཁོ་རང་ཚོ་ཡིན་པ་ཡིན་ནའང་དེའི་ཐོག་ལ་གཞུང་ཆ་སྟུག་པོ་དང་གོམས་གཤིས་གོམས་པོ་ཆགས་ཡ་གི་དེའི་ཐོག་ལ་ཏན་ཏན་ཕན་ཐོག་ཡོད་ཀྱི་རེད་བསམ་གི་འདུག་ཡིན་པ་ཡིན་ནའང་ད་འདིའི་ནང་ལ་ལ་ཕོ་མོ་གྱི་ནང་ང་ཚོ་བོད་པ་རང་ངོས་ནས་ད་ཞིག་སྟོང་ཆ་ཆེན་པོ་གཅིག་ཡོད་པ་དེ་བརྒྱ་ཆ་བརྒྱ་ནས་བརྒྱ་རེད་ད་དཔེར་ན་ང་ཚོ་གི་སྤུ་གུ་དེ་ཚོ་ལ་སྣང་བ་འགྲོ་ཡ་གི་བརྙན་ཐུང་ཆོབ་ཚ་བོ་འདྲ་བོ་གཅིག་སྤུ་གུ་དེ་ཚོ་ལ་གར་གར་དགའ་གི་ཡོད་རེད་ད་ཁོ་ཚོ་གཙོ་བོ་ག་རེ་ལྟ་གི་ཡོད་རེད་ཨ་ནི་དེའི་གཅིག་མཐུན་རྐྱེན་འདྲ་བོ་དེ་སྟབས། ཧ་ལམ་མེད་པ་འདྲ་བོ་རེད་ད་ཅིག་དེ་ཅིག་དེ་དེ་ཡོད་ཡོད་པ་ཡིན་ནའང་ཡང་ད་དེའི་ག་རེ་ཟེར་དགོས་རེད་གཅིག་སྤུ་གུ་དེ་ཚོ་ལ་ཡང་སྟབས་བདེ་བོ་བདེ་བོ་དང་ལས་སླ་བོ་སླ་བོ་ཐོག་ནས་བལྟ་མ་ཐུབ་ཡ་འདྲ་བོ། གང་ལྟར་བརྙན་ཐུང་དང་གཅིག་དེ་འདྲའི་རྣམ་པ་ཐོག་ནས་སོ་སོའི་མིག་ལམ་ལ་མཐོང་ཆོག་ཆོག་ཡོང་ཆོག་ཆོག་མེད་པ་ཅིག་འདུག་ཨ། དེའི་ཆ་རྐྱེན་དེ་ང་ཚོ་དཔེ་དཀོན་པོ་ཆགས་པའི་གྲོགས་མོ་ཁྱེད་ན། གཅིག་དྲ་ཐོག་ནས་བོད་ཀྱི་སྐད་ཡིག་སློབ་སྦྱོང་བྱེད་ཡ་དང་དྲ་ལམ་དུ་གཅིག་འདི་འདྲའི་བརྒྱུད་ནས

ད་ང་ཚོ་ཡིན་ན་ག་རེ་ཟེར་དགོས་རེད་ཅིག་གང་ལྟར་ལྟད་མོ་ཏི་ཏཱ་ཡག་ཆེ་ཚུགས། མང་པོ་ར་ཡ་ལ་སོགས་དེ་འདྲའི་ཐོག་ལ་དེ་འདྲའི་ཕན་ཐོག་ཡོད་ཀྱི་རེད་བསམ་གི་འདུག་ད་ང་ཚོ་དེ་རྣམས་མི་གཅིག་ལ་སྤྱང་གི་ཤ་འདྲ་བོ་དང་གཅིག་ཁྱོག་འདྲ་བོ་ཡིན་ལ་མ་ལ་ལོང་ཤི་ལ་མ་ཤི་དེ་འདྲའི་འདྲ་བོ་བཙིར་བསྡད་མ་ཡིན་པ་བྱས་ནས་ཡོང་སྟབས་བདེ་བོ་བདེ་བོ་དེ་འདྲའི་གར་གར་བྱས་འདུག་དེ་འདྲའི་ཐོག་ལ་ཏན་ཏན་ང་ཚོ་གཅིག་བོད་པ་ཚང་མས་ཤུགས་རྒྱག་དགོས་ཡ་དེ་གལ་ཆེན་པོ་རེད་ཤག་བསམ་གི་འདུག་ད་སྤུ་གུ་ཚོ་གཅིག་གང་ལྟར་བོད་ཀྱི་སྐད་ཡིག་རིག་གཞུང་འདི་ཚོ་གཅིག་ཁོ་རང་བརྙན་ཐུང་ད་གཅིག་ཁ་པར་ད་གཅིག་འདི་འདྲའི་ཐོག་ལ་ཉིན་རེ་ཉིན་རེ་སོ་སོ་མང་པོ་མཐོང་རྒྱུ་ཡོད་བ་ལྟ་རྒྱུ་ཡོད་བ་གོ་རྒྱུ་ཡོད་བ་དེ་འདྲའི་གཅིག་ཆགས་པ་ཡིན་ན་ཡང་དེའི་ཁོ་ཚོ་ལ་འཁོར་ཡུག་ཅིག་བསྐྲུན་ཐུབ་གི་རེད་བ།

རེད་རེད་ད་ཏན་ཏན་རེད་ག་རེ་ཟེར་ན་ང་ཚོ་གི་སྤྱིར་བཏང་གི་སྐད་ཡིག་ཅིག་བེད་སྤྱོད་གཏོང་པའི་སྐབས་ལ་དབྱིན་ཇི་ན་ཁོ་རང་དབྱིན་ཇི་གཙང་མ་བེད་སྤྱོད་གཏོང་ཐུབ་ཡ་དེ་ནས་ང་ཚོ་བོད་ཡིག་འདྲ་བོ་བེད་སྤྱོད་གཏོང་བ་ན་བོད་སྐད་འདྲ་བོ་བཤད་པ་ན་ཁོ་རང་བོད་སྐད་གཙང་མ་བེད་སྤྱོད་གཏོང་ཐུབ་ཡ་དེ་ཚོ་དཔེ་གལ་ཆེན་པོ་ཡིན་ས་རེད། ཡ་ལྷག་པར་དུ་ག་རེ་ཟེར་ན་ད་ཕྲུ་གུ་ཆུང་ཆུང་དང་ཅིག་གཞོན་སྐྱེས་དེ་ཚོ་ཁོ་འཚར་ལོངས་བྱུང་གིན་པ་ཡིན་པ་ཡིན་ཙང་སོ་སོ་གི་ཀླད་པ་དེ་ཡང་འཕེལ་གྱིན་པ་ཡིན་པ་ཡིན་ཙང་སྐབས་དེ་དུས་སོ་སོ་ལ་སྤྱི་ཚོགས་ཀྱི་སྣང་ཚུལ་དང་ཅིག་གཅིག་གནས་ཚུལ་འདྲ་བོ་ག་རེ་བྱུང་བ་ཡིན་ན་དེ་སོ་སོ་ལ་ཤུགས་རྐྱེན་འདྲ་བོ་དང་བག་ཆགས་འདྲ་བོ་དེ་ཤུགས་ཆེན་པོ་ཞེ་དྲག་ཡོང་གི་ཡོད་ས་རེད། དེ་ཡིན་པ་ཡིན་ཙང་ཅིག་ང་ཚོས་ག་རེ་ཟེར་དགོས་རེད་ད་ཅིག་བཙན་བྱོལ་ནང་ནས་ཅིག་གཞས་པ་གཞས་མ། ད་ཅིག་སྒྱུ་རྩལ་པ་ཅིག་ལྟད་མོ་འཁྲབ་མཁན་ཅིག་ག་རེ་ཡིན་པ་ཡིན་ན་ད་སོ་སོའི་དབྱིན་སྐད་རང་གི་ཐོག་ལ་གཏོང་ན་ཁོ་རང་ལོགས་ཀ་ཞིག་རེད་མ་གཏོགས་སྤྱིར་བཏང་གི་བོད་སྐད་གཏོང་བ་ཡིན་ན་བོད་སྐད་གཙང་མ་ཅིག་ཐོག་ནས་གཏོང་ཐུབ་དགོས་ཡ་དཔེ་གལ་ཆེན་པོ། དེ་གཅིག་རེད་ཤག་གཉིས་པ་དེ་དཔེར་ན་ང་དོ་སྣང་ག་རེ་བྱུང་ཟེར་ན།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན་ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན